སྔོན་ལ་གཟའ་པ་སངས་དགོང་དྲོ་ཀུན་གླེང་བརྙན་འཕྲིན་གྱི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་སྙན་སྒྲོན་ཞུ་གི་ཡིན། ང་བསོད་ནམས་གཡང་འཛོམས་ཡིན། དེ་རིང་གི་ང་ཚོའི་གསར་འགྱུར་ནང། ཨུ་རུ་སུའི་སྲིད་འཛིན་ཕུ་ཐིན་དང་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་གཉིས་ཐུག་འཕྲད་དང་རྒྱལ་ཁབ་གཉིས་དབར་དམག་འབྲེལ་ཆེ་རུ་གཏོང་རྒྱུའི་ཐད་ལ་ཨ་རིའི་གཞུང་གིས་བློ་འཚབ་བསྟན་པའི་སྐོར། ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་མེ་ཁཱ་ཐི་ཡིས་སྲིད་འཛིན་བཱའི་ཌེན་གནས་དབྱུང་གཏོང་རྒྱུ་དང་འབྲེལ་ཞིབ་བཤེར་བྱེད་རྒྱུའི་གསལ་བསྒྲགས་གནང་པར་སྲིད་འཛིན་བཱའི་ཌེན་གྱིས་དེར་དོ་སྣང་བྱེད་ཁོམ་མེད་ཅེས་ལན་འདེབས་གནང་པའི་སྐོར། རྒྱ་གར་བྱང་ཕྱོགས་ལ་ཡོད་པའི་ནང་པའི་གནས་ཆེན་མཉན་ཡོད་དུ་རྒྱལ་སྤྱིའི་བཙུན་མའི་དབྱར་ཆོས་ལེགས་གྲུབ་བྱུང་པའི་སྐོར་དང་བོད་དང་རྒྱལ་སྤྱིའི་གསར་འགྱུར་གཞན་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨུ་རུ་སུའི་སྲིད་འཛིན་ཕུ་ཐིན་དང་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇོང་ཨུན་གཉིས་ཨུ་རུ་སུའི་མཁའ་དབྱིངས་འཕུར་གྲུ་ལྟེ་གནས་ལ་ཐུག་འཕྲད་གྲོས་མོལ་བྱས་པ་དང་ཨ་རིའི་གཞུང་གིས་བྱང་ཀོ་རི་ཡས་ཨུ་རུ་སུའི་དམག་ལ་མཁོ་བའི་མཚོན་ཆ་མཁོ་སྤྲོད་བྱེད་སྲིད་པར་བློ་འཚབ་བསྟན་ཡོད་པ་རེད། ཕྱོགས་གཞན་ནས་ཕུ་ཐིན་གྱིས་བྱང་ཀོ་རི་ཡས་མགྲོན་འབོད་བྱས་པར་ངོས་ལེན་བྱས་ཡོད་པ་རེད་དེའི་སྐོར་གྱི་གནས་ཚུལ་གཤམ་ལ་གསན་རོགས་གནང། བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་ཨུ་རུ་སུར་གཟའ་ལྷག་པར་འབྱོར་བའི་སྐབས་ལ་སྲིད་འཛིན་ཕུ་ཐིན་གྱིས་ཨུ་རུ་སུའི་ཤར་ཕྱོགས་སུ་ཡོད་པའི་མཁའ་དབྱིངས་འཕུར་གྲུ་གཏོང་ས་ཚད་མཐོ་ཤོས་ལ་སོ་སོར་རང་གིས་སྣེ་ཤན་པ་བྱས་པས་མཚོན་སྣེ་ལེན་གྲ་རྒྱས་པོ་ཐོབ་ཡོད་པ་རེད། འགོ་ཁྲིད་གཉིས་ཀྱིས་བྱང་ཀོ་རི་ཡའི་མཁའ་དབྱིངས་ཆེད་ལས་པ་མཁའ་དབྱིངས་ལ་གཏོང་ཐུབ་མིན་སྐོར་ལ་གྲོས་བསྡུར་བྱས་པ་དང་མེ་ཤུགས་འཕུར་མདའ་སྐོར་ལ་ཀིམ་གྱིས་དྲི་བ་མང་པོ་བཏང་འདུག་ཚོགས་འདུ་ཡོལ་བའི་རྗེས་ལ་ཕུ་ཀྲིན་གྱིས་ཨུ་རུ་སུའི་གཞུང་གཉེར་གསར་ཁང་ལ་རྒྱལ་སྤྱིའི་དཔལ་འབྱོར་ཉེས་ཆད་བཀལ་ཡོད་ཀྱང་བྱང་ཀོ་རི་ཡ་དང་མཉམ་དུ་དམག་ཐོག་ནས་མཉམ་ལས་བྱེད་རྒྱུའི་རེ་བ་ཡོད་ཅེས་བརྗོད་འདུག། ཁིམ་གྱི་ཕྱོགས་ནས་ཨུ་རུ་སུ་དང་འབྲེལ་ལམ་ཉར་རྒྱུ་ནི་དོན་དག་ཨང་དང་པོ་བརྩི་རྒྱུ་ཡིན་ཅེས་དང་ཨུ་རུ་སུས་ཡུ་ཀུ་རེན་ལ་བཙན་འཛུལ་དམག་ལ་རྒྱབ་སྐྱོར་བྱས་འདུག་པས་ཁིམ་གྱིས་ང་ཚོས་རྟག་ཏུ་ཨུ་རུ་སུའི་གཞུང་དང་སྲིད་འཛིན་པུ་ཏྲིན་གྱི་བྱེད་ཕྱོགས་ལ་ཆ་རྐྱེན་མེད་པའི་སྒོ་ནས་རྒྱབ་སྐྱོར་ཆ་ཚང་བྱེད་ཀྱི་ཡོད་ཅེས་བརྗོད་འདུག་པུ་ཏྲིན་དང་ཁིམ་གྱིས་དམག་འབྲེལ་ཡག་ཏུ་གཏོང་རྒྱུ་ཡིན་པར་ཆང་བཀྱགས་ནས་དགའ་བསུ་ཞུས་ཡོད་ཀྱང་རྒྱལ་ས་ཝ་ཤིང་ཏན་དུ་དེ་ཡིས་བློ་འཚབ་བཟོས་ཡོད། རྒྱལ་ཡོངས་སྲུང་སྐྱོབ་ལྷན་ཁང་གི་མགྲིན་ཚབ་པ་ཇོན་ཁིར་པི་ཡིས་དེའི་སྐོར་བཀའ་མོལ་འདི་གསུངས་འདུག། གོ་ལ་ཟླུམ་པོ་འདིའི་རྒྱལ་ཁབ་སུ་གང་གིས་སྐུ་ཞབས་པུ་ཏིན་གྱིས་ཡུ་ཀུ་རེན་མི་དམངས་བསད་རྒྱུར་རོགས་པ་བྱ་རྒྱུ་མེད་རེད་གལ་སྲིད་ཁོང་ཚོས་མཚོན་ཆ་བཙོང་རེས་ཀྱི་གན་རྒྱ་བཟོ་འདྲ་འཇོག་པ་ཡིན་ན་ང་ཚོས་དེ་ལ་དཔགས་པའི་ལན་རྒྱག་རྒྱུ་ཡིན་ཅེས་བརྗོད་འདུག་འགོ་ཁྲིད་གཉིས་ཀྱི་ཐུག་འཕྲད་གྲོས་མོལ་ལ་ཨ་རིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ Matthew Miller གྱིས་བློ་འཚབ་བསྟན་ཡོད་པ་རེད།
ཨུ་རུ་སུས་བྱང་ཀོ་རི་ཡ་དང་མཉམ་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྲུང་སྐྱོབ་ལྷན་ཁང་གི་གྲོས་ཆོད་རྡོག་རོལ་གཏོང་གཞིའི་ལས་རིམ་སྐོར་ལ་མཉམ་ལས་བྱེད་རྒྱུ་བཤད་པའི་སྐབས་ལ་ང་ཚོར་དཀའ་ལས་འདུག། ཨུ་རུ་སུ་དང་བྱང་ཀོ་རི་ཡའི་གནད་དོན་མཁས་པ་ཞིག་གིས་ཨ་རིའི་རླུང་འཕྲིན་ཁང་ལ་བྱང་ཀོ་རི་ཡ་དང་ཨུ་རུ་སུ་གཉིས་ཀྱི་ཕན་ཚུན་ལ་ཁེ་ཕན་ཡོད་པའི་གན་རྒྱ་བཞག་པའི་རྣམ་པ་ཐོན་གྱི་ཡོད་འོན་ཀྱང་དེ་ལ་བརྟེན་ནས་རྒྱལ་སྤྱིའི་གོ་རིམ་དང་མངའ་ཁུལ་གྱི་བརྟན་ལྷིང་ལ་དཀའ་ངལ་གྱི་གཞི་རྩ་ཆགས་ཡོད་ཅེས་བརྗོད་འདུག།

North Korea is in need of such assistance. Fitzpatrick གིས་ཨ་རིའི་རླུང་འཕྲིན་ཁང་ལ་བྱང་ཀོ་རེ་ཡའི་མེ་སྒྱོགས་དང་ལྕགས་ཁྲབ་འཁོར་ལོ་གཏོར་རྒྱུའི་མཚོན་ཆ་ཨུ་རུ་སུར་གཏོང་རྒྱུ་ཡིན་པར་ཁོང་ལ་དོགས་པ་མེད་ཟེར་བ་དང་དེ་ལ་བརྟེན་ནས་མཚོན་ཆ་རྫོགས་བསྡད་པའི་ཨུ་རུ་སུར་ཕན་ཐོགས་ཡོང་རྒྱུ་རེད་ཅེས་བརྗོད་འདུག། གཟའ་ལྷག་པའི་ཉིན་མོར་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ Antonio Guterres གིས་རྒྱལ་ཁབ་སུ་ཞིག་གིས་བྱང་ཀོ་རེ་ཡ་དང་མཉམ་དུ་མཉམ་ལས་རྣམ་པ་ཅི་རིགས་བྱས་པའི་སྐབས་ལ་སྲུང་སྐྱོབ་ལྷན་ཚོགས་ཀྱི་གྲོས་ཆོད་ལྟར་དཔལ་འབྱོར་ཉེས་ཆད་བྱང་ཀོ་རི་ཡར་བཀལ་བ་དེ་སྲུང་བརྩི་ཞུ་དགོས་པ་རེད་ཅེས་བརྗོད་འདུག། ཨུ་རུ་སུའི་གཞུང་གི་མགྲིན་ཚབ་པས་རོས་ཏེར་གསར་ཁང་ལ་བྱང་ཀོ་རི་ཡ་ནི་ཨུ་རུ་སུའི་ཁྱིམ་མཚེས་རྒྱལ་ཁབ་ཅིག་ཆགས་ཀྱི་ཡོད་པར་བརྟེན་ཕན་ཚུན་གུས་ཞབས་ལྡན་པའི་སྒོ་ནས་འབྲེལ་ལམ་ཡར་རྒྱས་གཏོང་འདོད་ཡོད་པ་དང་འགོ་ཁྲིད་མཐོ་ཤོས་གཉིས་ཐུག་པའི་སྐབས་ལ་ཕན་ཐོགས་ཡོད་རེད་ཅེས་བརྗོད་འདུག། ད་དུང་མགྲིན་ཚབ་པ Peskov གིས་ཀིམ་དང་ཕུ་ཀྲིན་གཉིས་ཕན་ཚུན་ལ་མེ་མདའ་སྤུས་ཚད་ལྡན་པ་སོགས་ལག་རྟགས་སྤྲད་རེས་བྱས་པ་དང་ཕུ་ཀྲིན་བྱང་ཀོ་རི་ཡར་མགྲོན་འབོད་བྱས་པར་དགའ་ཚོར་ངང་ངོས་ལེན་བྱས་པ། ཟླ་བ་རྗེས་མར་ཨུ་རུ་སུའི་ཕྱི་སྲིད་བློན་ཆེན་སེར་གི་བྱང་ཀོ་རི་ཡར་སྐོར་སྐྱོད་ལ་འགྲོ་རྒྱུ་རེད་ཅེས་བརྗོད་འདུག། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་མེ་ཁཱ་ཐི་ཡིས་སྲིད་འཛིན་བྷའི་དན་ལ་གནས་དབྱུང་ཞིབ་བཤེར་བྱེད་རྒྱུའི་བཀོད་ཁྱབ་བཏང་ཡོད་རུང་སྲིད་འཛིན་བྷའི་དན་གྱིས་དེར་དོ་སྣང་བྱེད་ཁོམ་མེད་ཅེས་གསུངས་ཡོད་པ་རེད་ཕོ་བྲང་དཀར་པོ་དང་གྲོས་ཚོགས་གོང་མས་སྲིད་འཛིན་གནས་དབྱུང་གི་ཞིབ་བཤེར་ཐད་ལ་ལན་འདེབས་བྱས་ཡོད་པ་བཅས་ཀྱི་སྐོར་ལ་ཚེ་རིང་སྐྱིད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གི་རེད། གཟའ་ལྷག་པའི་ཕྱི་དྲོ་ཨ་རིའི་ཝེར་ཇི་ནི་ཡ་མངའ་སྡེ་རུ་མང་གཙོ་ཚོགས་པའི་དཔལ་འབྱོར་འདུ་འགོད་ཅིག་གི་ཐོག་ལ་སྲིད་འཛིན་ཇོ་བྷའི་དན་གྱིས་གཏམ་བཤད་གནང་སྐབས་སུ། ཨ་རིའི་སྤྱི་མཐུན་ཆབ་སྲིད་ཚོགས་པས་ཨ་མི་རི་ཀའི་སྲིད་འཛིན་ལས་ཐོག་ཇོ་བྷའི་དན་སྲིད་འཛིན་གྱི་གོ་གནས་ནས་གནས་དབྱུང་གཏོང་རྒྱུའི་ཁྲིམས་འགལ་གྱི་བྱ་སྤྱོད་སྤེལ་ཡོད་མེད་ལ་ཞིབ་བཤེར་བྱེད་རྒྱུའི་བཀོད་ཁྱབ་བཏང་བ་དེའི་ཐད་ལ་ཁོང་ལ་ཉི་མ་རེ་རེ་ལ་རྒྱལ་དོན་དང་དམངས་དོན་གྱི་ལས་ཀ་གལ་གནད་ཅན་མང་པོ་ཡོད་པ་ལས་གནས་དབྱུང་གཏོང་དགོས་མེད་ཀྱི་ཞིབ་བཤེར་གནས་ཚུལ་དེའི་ཐད་ལ་དོ་སྣང་བྱེད་ཁོམ་མེད་པ་དང་མ་གཞི་དེ་ནི་སྤྱི་མཐུན་ཚོགས་པས་དབུས་གཞུང་སྒོ་རྒྱག་རྒྱུའི་ཆེད་དུ་རེད་ཅེས་ལན་འདེབས་བྱས་འདུག། སྤྱི་མཐུན་ཆབ་སྲིད་ཚོགས་པའི་འཐུས་མི་གྲངས་མང་ཡིན་པའི་གྲོས་ཚོགས་འོག་མའི་ཚོགས་གཙོ Kevin McCarthy ཡིས་གཟའ་མིག་དམར་གྱི་ཉིན་ལ་དམངས་གཙོ་ཚོགས་པའི་སྲིད་འཛིན Joe Biden སྲིད་འཛིན་གྱི་གོ་གནས་ནས་གནས་དབྱུང་གཏོང་རྒྱུའི་ཁྲིམས་འགལ་བྱ་སྤྱོད་བྱས་ཡོད་མེད་ལ་ཞིབ་བཤེར་བྱེད་རྒྱུའི་བཀོད་ཁྱབ་བཏང་ཡོད་པ་རེད། བཀོད་ཁྱབ་འདི་ཟླ་བ་མང་པོ་ལ་གྲོས་ཚོགས་འོག་མའི་བགྲོ་གླེང་ཐེངས་མང་པོ་བྱུང་བའི་རྗེས་སུ་གནོན་ཤུགས་ཀྱི་འོག་ནས་ཐག་གཅོད་བྱ་དགོས་བྱུང་ཡོད་འདུག་དེའི་རྒྱུ་མཚན་གཙོ་བོ་ནི་འཐུས་མི་གྲངས་མང་ཡིན་པའི་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི་ནང་དུ་ཡིན་ན་ཡང། སྤྱི་མཐུན་ཚོགས་པའི་འཐུས་མི་ཉི་ཤུ་ཡིས་སྲིད་འཛིན་གནས་དབྱུང་ཞིབ་བཤེར་བྱེད་རྒྱུ་ལ་རྒྱབ་སྐྱོར་བྱས་མེད་པ་རེད་འདུག་ཡིན་ན་ཡང་སྲིད་འཛིན་ཟུར་པ Trump ལ་རྒྱབ་སྐྱོར་བྱེད་མཁན་སི་སྤྱི་མཐུན་ཚོགས་པའི་འཐུས་མི་བྱིངས་ཀྱིས་སྲིད་འཛིན Joe Biden ལ་གནས་དབྱུང་ཞིབ་བཤེར་བྱེད་རྒྱུ་དེ་ལ་མོས་མཐུན་གྱི་འོས་འཕངས་ཡོད་པ་རེད། Through our investigations, we have found that President Biden did lie. ང་ཚོས་ཞིབ་འཇུག་བྱས་པ་བརྒྱུད་དེ་སྲིད་འཛིན Joe Biden གྱིས་ཁོང་གི་ནང་མིའི་ཕྱི་འབྲེལ་ཚོང་ལས་ཀྱི་སྐོར་ལ་ཨ་མི་རི་ཀའི་མི་དམངས་ལ་རྫུན་བཤད་ཡོད་པ་ཤེས་རྟོགས་བྱུང་ཡོད། དེ་བཞིན་ཡང་གྲོས་ཚོགས་ཀྱིས་སྲིད་འཛིན་གནས་དབྱུང་ལ་ཞིབ་བཤེར་གྱི་བཀོད་ཁྱབ་བཏང་རྗེས་ཚེས་བཅུ་གསུམ་གྱི་ཉིན་ལ་ཕོ་བྲང་དཀར་པོའི་ངོས་ནས་ཀྱང་ལན་འདེབས་འདི་འདྲ་གཅིག་བྱས་སོང། ཁོ་ཚོས་ཧ་ལམ་ལོ་གཅིག་མ་ཟིན་ཙམ་ལ་སྲིད་འཛིན་ལ་ཞིབ་བཤེར་བྱས་ཡོད་པ་རེད། ཁོ་ཚོས་ལོ་ངོ་ཧྲིལ་པོ་གཅིག་དེ་འདིའི་ཐོག་ལ་བཏང་བ་རེད་དེ། ཁོང་གིས་ཁྲིམས་འགལ་བྱས་ཡོད་པ་ཅི་གང་ཡང་བདེན་དཔང་རྙེད་མེད། དེར་མ་ཟད་ཡང་མང་གཙོ་ཚོགས་པ་ཚོས་བརྗོད་ན་ཟླ་བ་མང་པོ་ལ་ཞིབ་འཇུག་བྱས་པ་དང་ཡིག་ཆ་མང་པོ་ཅིག་ཞིབ་འཇུག་བྱེད་མཁན་ཚོ་ལ་སྤྲད་ན་ཡང་མཐར་སྤྱི་མཐུན་ཚོགས་པས་སྲིད་འཛིན་ཇོ་བཱ་དན་གྱིས་ཁྲིམས་འགལ་ལས་ཀ་བྱས་པའི་བདེན་དཔང་རྙེད་མེད་པར་འགྲེལ་བརྗོད་བྱེད་བཞིན་འདུག་ཡང་མང་གཙོ་ཚོགས་པའི་འཐུས་མི་གྲངས་མང་ཡིན་པའི་གྲོས་ཚོགས་གོང་མའི་ཚོགས་གཙོས་ཀྱང་སྤྱི་མཐུན་ཚོགས་པའི་བྱེད་སྟངས་ལ་སྐྱོན་བརྗོད་བྱེད་བཞིན་འདུག།
དེའི་གནས་དབྱུང་ཁྲིམས་བཤེར་དེ་རྒྱུ་མཚན་ལྡན་པ་ཞིག་མ་རེད། ཨ་མི་རི་ཀའི་མི་མང་གིས་ང་ཚོ་ལ་ཁོ་ཚོའི་འཚོ་གནས་ཇེ་ལེགས་སུ་གཏོང་རྒྱུའི་ལས་འགན་བཅོལ་ཡོད་པ་ལས་ཆབ་སྲིད་གཏོར་སྐྱོན་དང་ཕན་ཚུན་ལ་ནག་ཉེས་འགེལ་རེས་བྱེད་རྒྱུ་དེ་མ་རེད། སྤྱིར་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི་ནང་ལ་ཡང་ལྟ་བ་མ་མཐུན་པ་བྱུང་གི་ཡོད་པ་ལས་ད་ལྟའི་ཁོ་ཚོའི་ཚོགས་གཙོ་ཁེ་ཝིན་མར་ཁ་ཐི་ཡིས་འདི་ལོའི་སྤྱི་ཟླ་དང་པོའི་ནང་ལ་ཆ་རྐྱེན་ཡོད་པའི་ནང་མོལ་བྱས་ཏེ་ཚོགས་གཙོའི་ཐུགས་འགན་བཞེས་པ་དེ་ལྟར་དུ་དེ་དག་བརྩི་སྲུང་མ་བྱས་ཚེ་ཁོང་ལས་གནས་ནས་ཕྱིར་ཕུད་ལ་གྲོས་ཚོགས་སུ་ཡིད་ཆེས་ཀྱི་གྲོས་གཞི་བསྐྱར་དུ་འདོན་སྲིད་པ་སྤྱི་མཐུན་ཚོགས་པའི་ནང་གི་ལྟ་བ་མཁྲེགས་འཛིན་པ་ཚོས་ཁོ་ལ་ཉེན་བརྡ་གཏོང་གི་ཡོད་པ་རེད། སྤྱིར་སྲིད་འཛིན་གྱི་གནས་དབྱུང་ཞིབ་བཤེར་བྱེད་པ་འདིའི་འགྲོ་སྟངས་ནི་གྲོས་ཚོགས་འོག་མའི་ནང་དུ་སྲིད་འཛིན་གྱིས་ཁྲིམས་འགལ་བྱས་ཡོད་པ་ལ་ཞིབ་བཤེར་བྱེད་རྒྱུ་མང་མོས་རྒྱབ་སྐྱོར་ཐོབ་པ་ཡིན་ན་སྲིད་འཛིན་ལ་ནག་ཉེས་ཡོད་མེད་དེ་ཞིབ་བཤེར་བྱེད་མཁན་གྲོས་ཚོགས་གོང་མ་ཡིན་པ་རེད། གྲོས་ཚོགས་གོང་མའི་འཐུས་མི་སུམ་ཆ་གཉིས་ཀྱིས་སྲིད་འཛིན་ལ་ཁྲིམས་འགལ་ནོར་འཛོལ་ཡོད་པ་ངོས་འཛིན་བྱས་པ་ཡིན་ན་ལས་ཐོག་སྲིད་འཛིན་གནས་དབྱུང་གཏོང་དགོས་པ་ཆགས་ཡོད་པ་དང། ད་ལྟའི་བར་དུ་ཨ་རིའི་ཆབ་སྲིད་ལོ་རྒྱུས་སུ་སྲིད་འཛིན་གནས་དབྱུང་བཏང་བའི་གནས་སྟངས་འདི་བྱུང་མེད་པ་རེད། ཡང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་གི་ཉིན་ལ་ཨ་རིའི་དབུས་གཞུང་གི་ལོ་རེའི་གཞུང་དངུལ་འགྲོ་གྲོན་གཏན་འབེབས་གནང་བའི་དུས་ཚོད་ཡིན་ན་ཡང་སྤྱི་མཐུན་ཚོགས་པ་གྲངས་མང་ཡིན་པའི་གྲོས་ཚོགས་འོག་མ་དང་མང་གཙོ་ཚོགས་པ་གྲངས་མང་ཡིན་པའི་གྲོས་ཚོགས་གོང་མ་གཉིས་ཀྱི་བར་དུ་སྔོན་རྩིས་འགྲོ་གྲོན་ལ་མོས་མཐུན་ཅུང་ཁག་པོ་ཡིན་པར་བརྗོད་བཞིན་པའི་སྐབས་སུ་བསྐྱར་དུ་གཟའ་འཁོར་འདིའི་ནང་ལ་མང་གཙོ་ཚོགས་པ་ནས་ཡིན་པ་ལས་ཐོག་སྲིད་འཛིན Biden ལ་གནས་དབྱུང་ཞིབ་བཤེར་བྱེད་རྒྱུའི་གྲོས་ཚོགས་འོག་མས་བཀོད་ཁྱབ་བཏང་བ་ཡིས། དེ་ལས་ཀྱང་དེ་ལྟར་གཞུང་དངུལ་འགྲོ་གྲོན་དུས་ཐོག་ལ་མ་ཐོན་ཚེ་གཞུང་སྒོ་རྒྱག་དགོས་བྱུང་སྲིད་པ་རེད་འདུག། ནང་པའི་གནས་ཆེན་བརྒྱད་ཀྱི་ཡ་གྱལ་མཉན་ཡོད་དུ་ལོ་ངོ་ཉིས་སྟོང་ལྔ་བརྒྱའི་རྗེས་སུ་ནང་པའི་རྒྱལ་ཁབ་འདྲ་མིན་བཅུ་ཡི་དགེ་སློང་མ་བརྒྱ་དང་ལྔ་བཅུ་ཙམ་ལྷན་འཛོམས་ཀྱིས་ལོ་རྒྱུས་རང་བཞིན་ལྡན་པའི་དབྱར་གནས་ཐེངས་དང་པོའི་ལས་རིམ་ཡོངས་སུ་གཟའ་པ་སངས་ཉིན་མོར་མཇུག་སྒྲིལ་གནང་ཡོད་པ་དང། སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་ད་ཆར་དབྱར་གནས་ཐོག་ཕེབས་པའི་ཚོགས་བཅར་བ་རྣམས་ལ་ཆོས་ཕྱོགས་ཀྱི་བྱ་བ་འདི་ནི་དོན་སྙིང་ལྡན་པ་ཞིག་རེད་ཅེས་བསྔགས་བརྗོད་མཛད་འདུག་དེའི་སྐོར་བསྟན་འཛིན་ནོར་བཟང་ལགས་ཀྱིས་བཏང་པའི་གནས་ཚུལ་ལ་གཟིགས་རོགས་གནང། དེ་རིང་སྤྱི་ཟླ་དགུ་པའི་ཚེས་བཅོ་ལྔ་ཉིན་རྒྱ་གར་འཕགས་པའི་ཡུལ་གྱི་གནས་ཆེན་བརྒྱད་ཀྱི་ཡ་གྱལ་མཉན་ཡོད་དུ་ལོ་ངོ་ཉིས་སྟོང་ལྔ་བརྒྱའི་རྗེས་སུ་ནང་པའི་རྒྱལ་ཁབ་འདྲ་མིན་བཅུ་ཡི་དགེ་སློང་མ་བརྒྱ་དང་ལྔ་བཅུ་ལྷག་ལྷན་འཛོམས་ཀྱིས་ལོ་རྒྱུས་རང་བཞིན་ལྡན་པའི་དབྱར་གནས་ཐེངས་དང་པོའི་ལས་རིམ་ཡོངས་སུ་མཇུག་སྒྲིལ་གནང་འདུག་པ་དང།

ཆོས་ཕྱོགས་ཀྱི་ལས་རིམ་ཡོངས་སུ་ལེགས་གྲུབ་ཀྱིས་དེ་རིང་མཇུག་བསྡོམས་མཛད་སྒོའི་ཚོགས་མགོན་དུ་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་དང་གནད་ཡོད་མི་སྣ་ཁག་ཅིག་ཀྱང་ལྷན་ཞུགས་གནང་འདུག་དེ་ག་ས་གནས་ཀྱི་ལས་འགན་ཁག་གཙོ་འགན་བཞེས་གནང་མཁན་མཁན་ཆེན་ཉི་མ་རྒྱལ་མཚན་ལགས་ཀྱིས་ཟླ་བ་གཅིག་དང་ཕྱེད་ཀའི་ལས་རིམ་དེ་རྒྱལ་སྤྱིའི་རང་བཞིན་ལྡན་པའི་ཆོས་ཕྱོགས་ཀྱི་བྱ་བ་གནད་འགག་ཅིག་ལ་ངོས་འཛིན་ཞུ་བཞིན་འདུག།
དེ་ནས་གནས་ཆེན་མཉན་ཡོད་ལྟ་བུ་འདི་ལ། དེ་ནས་ཚོགས་ཡག་འདྲ་བོ་ཅིག་ཡིན་ན། ད་ཐེངས་མ་དང་པོ། དེ་འདྲས་ཅིག་ཡིན་དུས་ཙང་ནས་ལོ་རྒྱུས་ནང་གི་ཡང་དེ་འདྲས་ཅིག་གལ་ཆེ་བའི་མཛད་འཕྲིན་དེ་འདྲས་ཅིག་ཆགས་བསྡད་ཡོད་རེད། ཨ་རི་ནས་ཕེབས་པ་བཙུན་མ་བསྟན་འཛིན་ཚེ་དཔལ་ལགས་ཀྱིས་དབྱར་གནས་ཆེན་མོ་འདིའི་ཐོག་ནས་གཙོ་བོ་ཉམས་ལེན་གྱི་ཕྱོགས་ལ་དུས་ཚོད་བཏང་ཐུབ་ཡོད་པ་གསུངས་པ་དང་ནང་པའི་རྒྱལ་ཁབ་འདྲ་མིན་ནས་ཕེབས་པའི་ཆོས་གྲོགས་གཞན་ཚོ་དང་ལྷན་དུ་བློ་སྐྱེད་བྱེད་ངེས་ཅིག་བྱུང་བ་གསུངས་གནང་གི་འདུག།

གཞི་རྩའི་སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གི་རླབས་ཆེན་གྱི་དགོངས་གཞི་ལམ་སྟོན་འོག་ནས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་མཉན་ཡོད་དུ་ནང་པའི་རྒྱལ་ཁབ་འདྲ་མིན་གྱི་གནས་བརྟན་སྡེ་པའི་དགེ་སློང་བརྒྱ་དང་བརྒྱད་ལྷན་ཞུགས་ཀྱིས་གཞི་གསུམ་ཕྱག་ལེན་སྒོ་ནས་དབྱར་གནས་འཚོགས་འདུག་པ་དང། ད་རེས་རྒྱ་གར Uttar Pradesh མངའ་སྡེ་ནང་དུ་ཆགས་པའི་མཉན་ཡོད་དུ་ནང་པའི་ཡུལ་གྲུ་འདྲ་མིན་ནས་དགེ་སློང་མ་བརྒྱ་དང་བཞི་བཅུ་ཞེ་ལྔ་ཙམ་གདན་ཞུས་ཀྱིས་རྒྱལ་སྤྱིའི་རང་བཞིན་ལྡན་པའི་དབྱར་གནས་ཐེངས་དང་པོ་སྐོང་འཚོགས་གནང་ཡོད་པ་རེད། གནས་ཚུལ་གོ་མཐོང་བ་ཨ་རི་རླུང་འཕྲིན་ཁང་གི་ལྡི་ལི་ས་གནས་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན། དབྱིན་ཇིའི་གྲོས་ཚོགས་ཀྱི་ཉམས་ཞིབ་པ་ཞིག་རྒྱ་ནག་གི་ཆེད་དུ་གསང་ཉུལ་ལས་ཀ་བྱེད་ཀྱི་ཡོད་པའི་དོགས་གཞིའི་འོག་དབྱིན་ཇིའི་གཞུང་གིས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཕྱིར་བསྒྲགས་བྱས་པའི་རྗེས་ལ་དབྱིན་ཇིའི་གྲོས་ཚོགས་འཐུས་མི་འགའ་ཤས་ཀྱིས་དབྱིན་ཇི་གཞུང་གིས་རྒྱ་ནག་ཉེན་ཁར་བརྩི་དགོས་པར་རེ་སྐུལ་ཞུས་ཡོད། དབྱིན་ཇི་གཞུང་གིས་དེར་ངོས་ལེན་བྱས་མེད་པའི་སྐོར་ཚེ་རིང་དབང་མོ་ལགས་ཀྱིས་གནས་ཚུལ་ཞིབ་ཕྲ་སྙན་སྒྲོན་ཞུ་བ་རེད། ད་ལོའི་སྤྱི་ཟླ་གསུམ་པའི་ནང་དུ་དབྱིན་ཇིའི་ཉེན་རྟོག་པས་རྒྱ་ནག་གི་གསང་ཉུལ་ལས་ཀའི་ནང་དུ་ཞུགས་མྱོང་མཁན་གྱི་སྐྱེས་པ་གཉིས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་དེ་བདུན་ཕྲག་འདིའི་ནང་དུ་གཞི་ནས་ཕྱིར་བསྒྲགས་བྱས་ཡོད་པ་རེད། གནས་ཚུལ་ཐོན་པ་ལྟར་ན་སྐྱེས་པ་དེ་གཉིས་ནང་གི་གཅིག་དེ་དབྱིན་ཇིའི་གྲོས་ཚོགས་ནང་གི་ཉམས་ཞིབ་པ་ཞིག་ཡིན་པ་དང། ནམ་རྒྱུན་གྲོས་ཚོགས་ཀྱི་གཞུང་འཛིན་ཕྱོགས་ཁག་གི་མཐོ་རིམ་དཔོན་རིགས་འགའ་ཤས་དང་འབྲེལ་འདྲིས་བྱེད་མཁན་ཞིག་ཡིན་པ་རེད། དྲ་རྒྱའི་ཐོག་ལ་སྤེལ་བའི་གསལ་བསྒྲགས་ཡི་གེ་ཞིག་ལས་དོགས་ཡོད་ཉེས་ཅན་ཉམས་ཞིབ་པ་དེས་ཁོ་རང་ལ་ནག་ཉེས་གང་ཡང་མེད་པ་མ་ཟད་ཁོང་གིས་ཁོ་རང་ནམ་རྒྱུན་མི་གཞན་ཚོ་ལ་རྒྱ་ནག་དམར་ཤོག་ཚོགས་པའི་འགྲན་སློང་དང་ཉེན་ཁའི་སྐོར་ལ་གོ་རྟོགས་སྤེལ་གྱི་ཡོད་ཅེས་འཁོད་འདུག་དབྱིན་ཇིའི་སྲིད་བློན་རི་ཤི་སུ་ནག་མཆོག་གིས་ཉེ་ལམ་རྒྱ་གར་ནང་དུ་བསྐོང་ཚོགས་གནང་བའི་འབྱོར་ལྡན་རྒྱལ་ཁབ་ཉི་ཤུ་ཡི་ལྷན་ཚོགས་ཐོག་ཏུ་རྒྱ་ནག་གི་སྲིད་བློན་ལི་ཆང་ལ་དེའི་སྐོར་ལ་གླེང་སློང་གནང་ཡོད་པ་མ་ཟད། རེས་གཟའ་མིག་དམར་ཉིན་ལ་སྲིད་བློན་མཆོག་གིས་དབྱིན་ཇིའི་གྲོས་ཚོགས་ཀྱི་འཐུས་མི་ཚོ་ལ་དམངས་གཙོ་ཡི་རིན་ཐང་ལ་སྲུང་སྐྱོབ་བྱ་རྒྱུ་ཡིན་ཞེས་ནན་བརྗོད་གནང་ཡོད་པ་རེད། ངས་སྲིད་བློན་ལི་ཆང་ལ་རྒྱ་ནག་གིས་དབྱིན་ཇིའི་དམངས་གཙོ་ལ་དོ་ཕོག་གཏོང་བའི་བྱ་སྤྱོད་རིགས་ཡོད་ཚད་ལ་ངོས་ལེན་དང་གུ་ཡངས་རྩ་བ་ཉིད་ནས་བྱེད་ཐུབ་ཀྱི་མེད་ཅེས་ནན་བརྗོད་བྱས་པ་ཡིན། ཡང་རྒྱ་ནག་ཕྱོགས་ནས་གསང་མྱུལ་ལས་དོན་དང་འབྲེལ་བའི་ཉེས་འཛུགས་དེ་ནི

ས་སྟེང་རུབ་དུས་ཏེ། དེ་དང་དུས་མཚུངས་སུ་དེ་སྔོན་སྤྱི་ཟླ་གསུམ་པའི་ནང་དུ་འཛིན་བཟུང་བྱས་པའི་དོགས་ཡོད་ཉེས་ཅན་མི་གཉིས་དེ་ད་ལྟ་ཁག་ཐེག་འོག་ལ་གློད་གྲོལ་བཏང་ཡོད་པ་དང་ཉེན་རྟོག་པས་དེའི་དོན་དེ་མུ་མཐུད་ནས་ཞིབ་བཤེར་བྱེད་བཞིན་པ་རེད། གོང་ཞུས་ཀྱི་གནས་ཚུལ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ཚེ་དབང་ཡིན། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞིར་ཞུགས་ནས་དཔལ་འབྱོར་ཁེ་ཕན་ཐོབ་རྒྱུར་ཨི་ཏྲི་ལིས་རེ་བ་བཅངས་ཡོད་ན་ཡང་ད་ཆ་རེ་བ་དེ་སྟོང་ཟད་དུ་གྱུར་ནས། རྒྱ་ནག་ལ་ཕོག་ཐུག་མ་བཏང་བའི་སྒོ་ནས་རྒྱུད་གཅིག་ལམ་གཅིག་གི་ལས་གཞི་ནས་ཕྱིར་ཐོན་རྒྱུ། ཨི་ཏྲི་ལི་གཞུང་གིས་བསམ་གཞིགས་བྱེད་བཞིན་པའི་སྐོར་གྱི་གནས་ཚུལ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། རྒྱ་ནག་དང་འཛམ་བུ་གླིང་འདིའི་ཁྱོན་གྱི་རྒྱལ་ཁབ་ཚོའི་བར་ལ་མཁའ་ཐོག་ནས་ད་ཨ་ཅང་ཅང་ས་ཐོག་དང་མཚོ་ཐོག་ནས་ཀྱང་ཕར་འགྲོ་ཚུར་འགྲོ་ཐུབ་པའི་རྒྱ་ལམ་དང་མེ་འཁོར་ལྕགས་ལམ་གྲུ་ཁ་སོགས་རྒྱ་ཆེ་ཤས་རྒྱལ་སྤྱི་གང་སར་རྒྱ་མིས་རྒྱབ་རྒྱུ། ལོ་བཅུའི་གོང་དུ་ཉིས་སྟོང་བཅུ་གསུམ་གྱི་ལོར་ཞི་ཅིན་ཕིང་གིས་འཆར་གཞི་མིང་ལ་རྒྱུད་གཅིག་ལམ་གཅིག་ཟེར་བ་འགོ་བཙུགས་ཡོད་པ་དེའི་ནང་ལ། ཉིས་སྟོང་བཅུ་དགུར་ཨི་ཏྲི་ལི་འཛུལ་ནས་ད་ཆ་ལོ་བཞི་ཕྱིན་པའི་མཚམས་དེར་ཨི་ཏྲི་ལི་ཐོན་ཡག་བསམ་གཞིགས་གནང་གི་ཡོད་པ་རེད་འདུག་ཉེ་ཆར་རང་དགུ་པའི་དགུའི་ཉིན་རྒྱ་གར་དུ་བཟོ་ཚོང་ཆེ་ཁག་ཉི་ཤུའི་ཚོགས་ཁག G-20ཚོགས་ཆེན་གྱི་ཞོར་ལ་དེ་རུ་རྒྱ་མིའི་སྲིད་བློན་ལི་ཆང་ལ་ངོ་འཕྲད་གནང་པའི་རྗེས་ལ་ཨི་ཏྲི་ལིའི་སྲིད་བློན་ཇོ་ཇོ་མཱི་ལོ་ནིས་རིང་མིན་རྒྱ་ནག་རང་ལ་ངོ་ཐོག་ཕེབས་ཐུབ་པ་ཞིག་གི་ངང་ལ་རྒྱ་མི་དང་བཀའ་མོལ་མུ་མཐུད་རྩིས་ཡོད་པ་དང། ཨི་ཏྲི་ལིས་རྒྱ་མིའི་རྒྱུད་གཅིག་ལམ་གཅིག་གི་ལས་གྲྭ་ནས་ཐོན་གནང་དང་མ་གནང་གི་མཐའ་མའི་ཐག་གཅོད་ནི་འདི་ལོ་ཉིས་སྟོང་ཉི་ཤུ་གསུམ་འདིའི་ལོ་མཇུག་ལ་གཏན་འཁེལ་ཚར་བ་གནང་རྒྱུ་ཞིག་གསུངས་ཤིང། ཡུ་རོབ་ཀྱི་རྒྱལ་ཁབ་དེ་གྲས་རྒྱ་མིའི་རྒྱུད་གཅིག་ལམ་གཅིག་གི་ལས་གྲྭའི་ནང་ལ་མཉམ་ཞུགས་མེད་པའི་ངང་ལ་སྐབས་རེ་རྒྱ་མི་དང་འབྲེལ་བ་ཨི་ཏྲི་ལི་ལས་ཡག་ག་བསྐྱངས་ཐུབ་ཡོད་རེད་སོགས་གསུངས་འདུག་པས། ཨི་ཏྲི་ལིས་རྒྱ་མིའི་རྒྱུད་གཅིག་ལམ་གཅིག་ནས་ཐོན་ཡག་དེ། རྒྱ་མི་ལ་ཕོག་ཐུག་མ་བཏང་བར་གནང་ཐབས་འཚལ་གྱི་ཡོད་པའི་མཐོང་ཚུལ་ཡང་བཟོས་འདུག་ཉིས་སྟོང་བཅུ་དགུར་ཨི་ཏྲི་ལིའི་སྲིད་བློན་གོང་མ་ཇོ་སི་པི་ཁོན་ཏེ་རྒྱ་མིའི་རྒྱུད་གཅིག་ལམ་གཅིག་གི་ནང་ལ་ཨི་ཏྲི་ལི་ཐོག་མར་བཅུག་དུས་ཨི་ཏྲི་ལི་འཛུལ་རྒྱུ་མེད་པར་ཨ་རི་སོགས་ཀྱིས་ཉེན་བརྡ་གནང་ཡོད་ན་ཡང་ཨི་ཏྲི་ལིས་མ་ཉན་པར་བཟོ་ཚོང་ཆེ་ཁག་བདུན་གྱི་ཚོགས་ཁག G7གི་ཚོགས་མི་ནས

རྒྱལ་སྤྱིའི་ཡུལ་བབ་སྲིད་ཇུས་ཀྱི་ཐད་ནས་ཀྱང་ཨི་ཏྲ་ལི་རྒྱ་མིའི་རྒྱུད་གཅིག་ལམ་གཅིག་ནས་ཐོན་ཡག་གི་དགོངས་པ་བཞེས་ཀྱི་ཡོད་པ་ཡང་དབྱེ་ཞིབ་འདུག། ཨི་ཏྲ་ལིའི་འཁོར་ལོའི་བཟོ་ཚོང་ཁང་ཆེན་པོ་པི་རེ་ལི་ཐེ་བའི་ཨི་ཏྲ་ལིའི་བཟོ་ཚོང་ཁང་ཆེ་ཁག་མང་པོ་ཞིག་རྒྱ་མིས་ཉོ་ཡག་གི་ཐད་ལ་ཨི་ཏྲ་ལིའི་གཞུང་གིས་བཀག་གི་ཡོད་པ་རེད་འདུག་ཡིན་ནའི་རྒྱ་མིས་རྒྱུད་གཅིག་ལམ་གཅིག་གི་ནང་ལ་འཛུལ་མཁན་ལ་ཁེ་བཟང་ཡོད་པ་མུ་མཐུད་སྤེལ་བཞིན་པ་ཞིག་ལ་དཔེར་ན་གཟའ་འཁོར་འདི་རང་རྒྱ་མིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མའོ་ནིང་གིས་སྨྲས་པར།

གལ་ཆེའི་གནད་དོན་མང་པོའི་སྐོར་ལ་གླེང་སློང་གནང་རྒྱུར་ཚོད་དཔག་བྱེད་ཀྱི་ཡོད་པ་རེད། འགྲོ་བ་མིའི་རིགས་ཁྱོན་ཡོངས་ལ་གནམ་གཤིས་ཛ་དྲག་ཆགས་པ་ནས་འཁྲུག་རྩོད་སྐོར་དང་རྒྱུན་གཏན་འཚོ་བའི་ཆ་རྐྱེན་རིན་པ་མཐོ་རུ་ཕྱིན་པ། འདྲ་མཉམ་མེད་པ་ཆེ་རུ་ཕྱིན་པ་འཕྲུལ་རིག་གི་འགོག་རྐྱེན་ཚབས་ཆེན་འཕྲད་པར་བརྟེན་མི་དམངས་རྣམས་ཀྱིས་སོ་སོའི་འགོ་ཁྲིད་ས་ནས་ཐབས་ལམ་རྙེད་རྒྱུར་རེ་བ་བྱེད་ཀྱི་ཡོད་པ་རེད། ཡུ་ཀུ་རེན་གྱི་སྲིད་འཛིན་ཝོ་ལོ་ཏི་མིར་ཛེ་ལན་སི་ཀི་ཚོགས་ཆེན་ལ་དངོས་སུ་བཅར་རྒྱུ་ཡིན་པ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་སྟོད་ལ་ཁོང་གི་རྒྱལ་ཁབ་ལ་ཨུ་རུ་སུས་བཙན་འཛུལ་བྱས་པ་ནས་བཟུང་དངོས་སུ་བཅར་རྒྱུ་ཐེངས་དང་པོ་ཆགས་རྒྱུ་ཡིན་པ་རེད། གཅིག་ནས་ཁོང་གིས་རྒྱལ་སྤྱིའི་རྒྱབ་སྐྱོར་ལ་རེ་སྐུལ་ཞུ་རྒྱུའི་གོ་སྐབས་ཐོབ་རྒྱུ་ཡིན་པ་དང། གཉིས་ནས་རྒྱལ་འབྲེལ་ཀྱི་ལམ་ཕྲ་མོའི་ཐོག་ལ་གོམ་པ་གཟབ་གཟབ་སྒོ་ནས་སྤོ་དགོས་ཀྱི་ཡོད་འདུག།

ལྟོགས་པ་དང་དབུལ་ཕོངས་ཀྱི་དཀའ་ངལ་ཐབས་སྡུག་པོ་མེད་པ་བཟོ་རྒྱུའི་འཆར་གཞི་ལྟར་ཡོང་གི་མེད་པ་དེ་ཆགས་ཀྱི་ཡོད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱིས་བཤད་ན་ད་ལྟའི་དཀའ་ངལ་མུ་མཐུད་ན་ལོ་བཅུ་ཕྲག་འདི་རྫོགས་མཚམས་སུ་མི་ས་ཡ་ལྔ་བརྒྱ་བདུན་ཅུ་དོན་ལྔ་དབུལ་ཕོངས་ཀྱི་དཀའ་ངལ་ཚབས་ཆེན་པོ་ནང་ལྷུང་རྒྱུ་ཡིན་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཉི་མ་གཉིས་ཀྱི་ཚོགས་ཆེན་འགོ་བཙུགས་ནས་རྒྱལ་ཚོགས་ཀྱི་དམིགས་ཡུལ་ལ་ནུས་པ་གསར་བ་སླེབས་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད།

གཟའ་ལྷག་པའི་ཉིན་མོར་གནམ་གཤིས་དང་འབྲེལ་བའི་ལས་འགུལ་གྱི་ཚོགས་ཆེན་འཚོགས་རྒྱུ་ཡིན་པ་དེའི་སྐབས་སུ་ཚ་དྲོད་ཆེ་རུ་གཏོང་མཁན་གྱི་སོལ་རླངས་ཉུང་དུ་གཏོང་རྒྱུ་ཁས་ལེན་བྱེད་དགོས་པ་དང་རྡོ་སྣུམ་དང་སོལ་རླངས་སོགས་རང་བྱུང་ཐོན་ཁུངས་རྫོགས་རྒྱུ་ཡོད་པ་ནས་ནུས་ཤུགས་བཏོན་རྒྱུ་མཚམས་འཇོག་བྱེད་རྒྱུའི་འཆར་གཞི་བཟོ་ན་མ་གཏོགས་གླེང་སྟེགས་ཐོག་ལ་བཀའ་མོལ་གནང་ས་རག་གི་མེད་པ་རེད་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་སྲུང་སྐྱོབ་ལྷན་ཁང་ནང་ཉིན་མོ་དེར་ཡུ་ཀུ་རེན་གྱི་དམག་འཁྲུག་སྐོར་གྲོས་བསྡུར་གནང་རྒྱུ་དང་སྲིད་འཛིན་ཛེ་ལན་སི་ཀི་ཡིས་མཉམ་ཞུགས་གནང་རྒྱུ་ཚོད་དཔག་བྱེད་ཀྱི་ཡོད་པ་རེད་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཡིས་ཚོགས་ཆེན་གྱི་བདུན་ཕྲག་འདིར་ཡུ་ཀུ་རེན་དམག་འཁྲུག་སྐོར་དང་ཛ་དྲག་གནད་དོན་གཞན་གྱི་སྐོར་ལ་བཀའ་མོལ་གནང་རྒྱུའི་དུས་ཚོད་ཡོད་གསུངས་པ་དང། ཡུན་གནས་ཐུབ་པའི་ཡར་རྒྱས་ལས་གཞིའི་དམིགས་ཡུལ་སྐོར་བསྐྱར་དུ་ནན་བཤད་བྱེད་རྒྱུ་ནི་ཛ་དྲག་ཆགས་ཡོད་ཅེས་བརྗོད་འདུག། I believe that there is room གནད་དོན་ཚང་མའི་སྐོར་ལ་གྲོས་བསྡུར་ཞིབ་ཚགས་བྱེད་རྒྱུའི་དུས་ཚོད་ཡོད་པ་ངས་ཡིད་ཆེས་བྱེད་ཀྱི་ཡོད། འཛམ་གླིང་གི་ས་ཆ་འདྲ་མིན་ལ་དཀའ་ངལ་འཕྲད་བསྡད་པ་རྣམས་གླེང་གཞིའི་གནད་དོན་ཆགས་རྒྱུ་ཡིན་པ་ཞུ་རྒྱུ་ང་ལ་ཞེད་སྣང་མེད། གཟའ་མིག་དམར་གྱི་སྔ་དྲོར་ཨ་རིའི་སྲིད་འཛིན་སྦའི་ཏན་གྱིས་རྒྱལ་ཡོངས་ཚོགས་ཆེན་ལ་གསུང་བཤད་གནང་རྒྱུ་ཡིན་པ་རེད། ཁོང་གིས་རྒྱལ་ཡོངས་ཚོགས་ཆེན་ལ་གསུང་བཤད་གནང་སྐབས་རྒྱལ་སྤྱིའི་ཞི་བདེ་དང་བདེ་འཇགས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་རྒྱལ་སྤྱིའི་འཕེལ་རྒྱས་ལ་ཉེན་ཁ་བཟོ་བཞིན་པར་ང་ཚོའི་རྒྱལ་ཁབ་ཀྱི་འགོ་ཁྲིད་འོག་ལ་ཁ་གཏད་བཅག་རྒྱུ་ལངས་ཕྱོགས་ནན་བཤད་གནང་རྒྱུ་རེད། འཛམ་བུ་གླིང་པ་མང་ཆེ་བས་སོ་སོའི་འགོ་ཁྲིད་ཀྱིས་རྒྱུན་ལྡན་གྱི་འཚོ་བ་དང་མ་འོངས་མདུན་ལམ་བརྟན་པོ་བཟོ་རྒྱུར་ལས་དོན་སྤེལ་རྒྱུར་རེ་བ་བྱེད་བཞིན་ཡོད་པ་རེད། ཨ་རིའི་རླུང་འཕྲིན་ཁང་གི་མཱ་ཀི་རེད་བྷི་ཤིར་གྱིས་བཏང་པའི་གནས་ཚུལ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་བསོད་ནམས་གཡང་འཛོམས་ཡིན། འདི་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་ཡིན་ང་ཚོའི་ལས་རིམ་མཇུག་བསྡོམས་མ་ཞུས་པའི་སྔོན་ལ་བོད་དང་རྒྱལ་སྤྱིའི་གསར་འགྱུར་སྙིང་བསྡུས་བྱས་པར་གཟིགས་རོགས་གནང། ཉེ་ཆར་རྒྱ་གར་བྱང་ཕྱོགས་ཧར་ཡ་ན་རུ་རྟེན་གཞི་བྱས་པ Jindal Global གཙུག་ལག་སློབ་གྲྭར་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལ་བོད་ཀྱི་གནས་སྟངས་རྟོགས་རྒྱུ་ཞེས་པའི་བརྗོད་གཞིའི་སྐོར་ལ་ཚོགས་ཆེན་ཞིག་འཚོགས་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱར་གནས་ཚུལ་སྤེལ་འདུག་རྒྱ་གར་གྱི Jawaharlal Nehru གཙུག་ལག་སློབ་གྲྭའི་དགེ་རྒན་ཆེན་མོ་ཟུར་པ Anand Kumar དང་བོད་རིག་པ་དང་རྩོམ་པ་པོ Claude Arpi རང་བཙན་འཐབ་རྩོད་པ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་དོན་གྲུབ་དབང་མོ་ལགས་བཅས་ཀྱིས་བཀའ་མོལ་གནང་འདུག། བོད་དང་རྒྱ་གར་དབར་གནའ་བོའི་འབྲེལ་བ་དང་བོད་ཀྱི་ཁོར་ཡུག་སོགས་ཀྱི་སྐོར་ལ་ཞིབ་འཇུག་རང་བཞིན་གྱི་གཏམ་བཤད་དེ་གོ་སྒྲིག་གནང་མཁན་ནི་འཕགས་བོད་འབྲེལ་མཐུད་ལས་ཁུངས་དང་ཇི་ནྡཱལ་གཙུག་ལག་སློབ་གྲྭའི་བྱང་ཤར་ཨེ་ཤེ་ཡའི་སློབ་གཉེར་ཚན་པ་རེད་འདུག། ཉེ་ཆར་ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་མོར་ཁྲི་འདུ་རྫོང་གི་ཟ་ཁང་ཞིག་ནས་ཡུལ་ཤུལ་ཆུ་དམར་ལེབ་ནས་ཡིན་པ་ཉེན་རྟོག་པ་ཟུར་པ་དང་དམར་ཤོག་ཚོགས་པའི་ཚོགས་མི་མིང་ལ་སྤོ་རྩེ་ཞུ་བ་ཞིག་མདོ་སྨད་དུ་དུས་འཁོར་དབང་ཆེན་ཞུ་རུ་འགྲོ་བའི་རྐྱེན་གྱིས་འཛིན་བཟུང་བཀག་ཉར་འོག་ཏུ་ཚུད་པའི་སྐོར་འདི་ག་ཨ་རིའི་རླུང་འཕྲིན་ཁང་ལ་གནས་ཚུལ་འབྱུང་ཁུངས་ཀྱིས་བཤད་འདུག། ཁྲི་འདུ་རྫོང་གི་ཟ་ཁང་ཞིག་ཏུ་སྤོ་རྩེ་དང་ཁོའི་ནང་མི་དང་བཅས་པ་ཁ་ལག་ཟས་བསྡད་པའི་སྐབས་སུ་ཉེན་རྟོག་པས་འཛིན་བཟུང་བཙན་ཁྲིད་བྱས་པ་རེད་འདུག། སྤྱི་ཟླ་དགུ་པའི་ཚེས་བཅུ་བཞི་ནས་བཅུ་བདུན་བར་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་བླ་མ་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས་མདོ་སྨད་མདོ་ལྷོ། མཛོད་དགེ་རྩྭ་ཐང་བྱེའུ་སྙིང་ཐང་དུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཐེངས་དང་པོ་གནང་རྒྱུར་རྒྱ་ནག་གཞུང་ལ་རྒྱུན་རིང་ནས་ཆོག་མཆན་ཞུས་པ་ལྟར་ཆོག་མཆན་ཐོབ་ནས་དུས་འཁོར་དབང་ཆེན་གནང་བཞིན་ཡོད་པ་རེད། རྩ་བའི་ལོ་འདིའི་སྤྱི་ཟླ་བདུན་པར་དུས་འཁོར་དབང་ཆེན་གནང་རྒྱུ་གཏན་འཁེལ་སྒོ་ནས་གྲ་སྒྲིག་བྱས་ཡོད་ཀྱང་ཁུལ་གྱི་དུས་སྟོན་དང་གཞུང་འབྲེལ་ཚོགས་འདུ་ཁག་ཅིག་འཁེལ་ཡོད་པ་དང་བསྟུན་གློ་བུར་དུ་རྒྱ་ནག་གཞུང་གིས་གནས་སྐབས་དུས་འཁོར་དབང་ཆེན་གནང་རྒྱུ་ཕྱིར་འཐེན་བྱེད་དུ་བཅུག་འདུག་འཚོགས་བཞིན་པའི་དུས་འཁོར་དབང་ཆེན་ལ་མི་ཁྲི་མང་པོ་འཛོམས་པའི་རྣམ་པ་ཐོན་གྱི་ཡོད་པ་རེད། ང་ཚོའི་ཀུན་གླེང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་སྙན་སྒྲོན་ཞུས་ཚར་བ་ཡིན། ང་ཚོའི་དྲ་རྒྱ www dot voa tibetan dot com བརྒྱུད་ནས་ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་གྱི་ལས་རིམ་སྣ་ཚོགས་གཟིགས་རྒྱུ་དང་གསན་རྒྱུ་ཡོད། རྣམ་པ་ཚོས་ང་ཚོའི་ལས་རིམ་གཟིགས་གནང་བར་ཐུགས་རྗེ་ཆེ། རྣམ་པ་ཚོ་སྐུ་ཁམས་བཟང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་པའི་ཚེས་གཅིག་ལོ་དེ་རྒྱ་ནག་རྒྱལ་ཁབ་གསར་འཛུགས་བྱས་པའི་ཉིན་མོ་དང་སྟབས་བསྟུན་བྱས་བོད་ཀྱི་རྒྱལ་ས་ལྷ་སའི་ནང་སེ་ར་དགོན་པའི་དགེ་འདུན་པ་ཚོས་གཞི་རྒྱ་ཆེ་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་ཡོད་པ་དང་རྒྱ་ནག་གཞུང་གིས་ཞི་རྒོལ་བ་ཚོའི་ཁྲོད་གང་བྱུང་མེ་མདའ་བརྒྱབ་པའི་དབང་གིས་བོད་མི་མང་པོ་དམར་གསོད་བཏང་པའི་གནས་ཚུལ་ཐོན་ཡོད་པ་རེད། ཐེངས་འདི་འདི་ག་ཨ་རི་རླུང་འཕྲིན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་གཉེར་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལེ་ཚན་འདིའི་ནང་སྐབས་དེའི་ཞི་རྒོལ་ནང་དངོས་སུ་ཞུགས་མྱོང་མཁན་གྱི་སེ་ར་དགོན་པའི་གྲྭ་བློ་བཟང་སྦྱིན་པ་ལགས་སྐོར་ངོ་སྤྲོད་ཞུ་གི་ཡིན། ང་ཚོ་གྲྭ་པ་བཞི་བཅུ་ཞེ་བཞིའི་ནང་ནས། གཅིག་ལ་མེ་མདའ་བརྒྱབ་ནས་བསད་པ་རེད། གསུམ་ལ་མེ་མདའ་ཐེབས་བཞག་ཨ་ནི་འགའ་ཤས་འགའ་ཤས་རྨས་བཞག་ཟེར་བ་དེ་འདྲ་དངོས་ཡོད་གནས་ཚུལ་དེ་འདྲ་བྱུང་རེད། དཔེར་ན་ང་དགོན་པ་ལ་མ་ཕྱིན་གོང་ལ་དཔེར་ན་ནང་ལ་བསྡད་དུས་སོ་ན་ངས་རྒྱལ་བ་རིན་པོ་ཆེའི་སྐུ་པར་ཙམ་ཅིག་ཡ་མཇལ་མ་མྱོང་ཡིན་ནའི་སེམས་ལ་ང་ཚོ་ཕ་མ་དང་ཚོའི་ནང་ལ་སྐུ་མདུན་སྐུ་མདུན་ཟེར་དུས་སེམས་ལ་དམིགས་བསལ་གྱི་དད་པ་དང་ཅིག་ཡིད་ཆེས་དང་དེ་འདྲ། དམིགས་བསལ་ཅིག་འདུག་ཡོང་གི་ཡོད་ཡིན་ན་ངས་སྐུ་པར་མཇལ་མ་མྱོང་ཟེར་ཏེ། ད་ང་གྲྭ་པ་ལ་འཛུལ་ཡས་དེ་ལ་ད་རྒྱུ་རྐྱེན་འགའ་ཤས་ཅིག་ཡོད་རེད་ཟེར་དཔེར་ན། གྲྭ་པ་ལ་ང་འཛུལ་ཡས་སྐབས་ལ་བརྒྱད་ཅུ་གྱ་གཉིས་རེད་དེ་སྐབས་ལ་ཅིག་གི་རྒྱ་མིའི། ད་སྲིད་ཇུས་ལ་ཡས་ཧུའུ་ཡའོ་ཕང་ཡ་སའི་དེ་ལ་བྱས་ནས་དཔེ་ཡས་ཟུང་ངོ་མ་ལ་ཡས་སྲིད་ཇུས་ལྷོད་ཡངས་རུ་ཕྱིན་པ་རེད་ཟེར་དེ་གཅིག་རེད་ཟེར། གཉིས་དེ་བོད་ལ་ད་སྐུ་མདུན་གྱི་སྐུ་ཚབ་གཟིགས་སྐོར་དང་པོ་གཉིས་པ་དང་ཚུར་ཕེབས་བྱས་ནས་ཕ་གའི་ཏོག་ཙམ་ཆོས་དད་རང་མོས་ཀྱི་སྐོར་ལ་ཡས་ཏོག་ཙམ་གོ་རྒྱུ་བ་ཅིག་ཐེབས་ཡོད་རེད་ཟེར། གསུམ་པ་དེ་བརྒྱད་ཅུ་གྱ་གཉིས་ཀྱི་ལོ་ལ་པཎ་ཆེན་སྐུ་འཕྲེང་བཅུ་པ་ཨ་ནེ་སྟབས་རྒྱ་ནག་པེ་ཅིང་ལ་མངའ་བདེ་ངང་སྒུག་བྱས་ལབ་རྒྱ་ནག་པེ་ཅིང་ལ་གདན་འདྲེན་ཞུས་ནས་ཐེངས་དང་པོ་བོད་ལ་ཆིབས་བསྒྱུར་གནང་རེད། འོ་དེ་འདྲའི་ད་གོ་སྐབས་བཟང་པོ་ཅིག་ཐོབ་བྱས་ཨ་ནེ་ངས་སེ་ར་དགོན་པ་ལ་གྲྭ་པ་ལ་ཡར་འཛུལ་ཡས་ཀྱི་སྙན་ཞུ་ཕུལ་བྱས་བྱས་ཨ་ནེ་དེ་ལ་བརྟེན་ནས་ཨ་ནེ། འཛུལ་ཞུགས་རྒྱུ་བྱུང་སོང། དགོན་པའི་ནང་ལ་སླེབས་ནས་ད་ཅིག་གི་བསམ་བློའི་ནང་ལ་ན་ཚ་ཆེ་ཤོས་དེ་ག་རེ་བརྒྱབ་བྱུང་ཟེར་ན། ད་ཅིག་གི་ཆོས་ཀྱི་སློབ་སྦྱོང་འདི་གྲྭ་པ་གཏད་དུ་བྱས་བོད་ཀྱི་རིག་གནས་སྐོར་ལ་སློབ་སྦྱོང་བྱས་བྱས་དུས་ཨ་ནི་གཞི་ནས་ཅིག་རྒྱ་མིས་བོད་ལ་སྡུག་པོ་བཏང་རྒྱུ་དེ་ཚོ་ཨ་ནི་དཔེར་ན་དངོས་གནས་དྲང་གནས་སོ་སོ་ཀླད་པ་ནང་ལ་བསམ་བློའི་ནང་ལ་དེ་འདྲ་ཞིག་མང་པོ་འཁོར་ཡོང་གི་འདུག་རྒྱུ་རྐྱེན་གཙོ་བོ་གྲྭ་པ་དེ་སྐབས་དེ་ཞི་བའི་ངོ་རྒོལ་ལ་ཞུགས་ཡས་དེ་ཨ་ནི་སྐྱབས་མགོན་རིན་པོ་ཆེའི། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་དགུ་པའི་ཚེས་པ་ཉི་ཤུ་གཅིག་ཉིན་ཨ་ནི་ཨ་རིའི་གྲོས་ཚོགས་ལ་ད་ཞི་བའི་དོན་ཚན་ལྔ་གསལ་བསྒྲགས་གནང་བྱས་ཨ་ནི་དོན་ཚན་ལྔ་གསལ་བསྒྲགས་གནང་པའི་རྗེས་ལ་ཨ་ནི་རྒྱ་མིས་བོད་ནང་ལ་ད་ཏཱ་ལའི་བླ་མས་འདི་ལྟར་དོན་མ་རེད་བཤད་ཀྱི་ཡོད་པ་རེད་སྐྱག་རྫུན་བཤད་ཀྱི་ཡོད་པ་རེད་ད་ཅེས་དགག་པ་ཞེ་པོ་ཅིག་བརྒྱབ། བརྒྱབ་པ་མ་ཚད་པས་ཨ་ནི་བོད་ཀྱི་ནང་ལ་ཨ་ནི་མི་འགའ་ཤས་སྒྲིག་འཛུགས་བྱས་ནས་སྐྱབས་མགོན་རིན་པོ་ཆེ་ལ་ངོ་རྒོལ་བྱེད་ཡས་ཀྱི་ལས་འགུལ་སྤེལ་ཡས་ད Demonstration དེ་འདྲ་བྱེད་ཡས་ཀྱི་ལས་འགུལ་སྤེལ་ཡས་ཀྱི་ཨ་ནི་ཁོང་ཚོ་འཆར་གཞི་བསྒྲིགས་དེ་འདྲ་ང་ཚོས་ཤེས་སོང། སྐྱབས་མགོན་རིན་པོ་ཆེ་དགུ་པའི་ཉི་ཤུ་རྩ་གཅིག་ཉིན་བ་དེ་ཨ་རི་ལ་གྲོས་ཚོགས་ལ་ད་གསུང་བཤད་དེ་གནང་རེད་ཨ་ནི་ད་གནང་བྱས་ནས་ང་ཚོས་གྲ་སྒྲིག་འདི་དགུ་པའི་ཉི་ཤུ་གཅིག་ནས་ད་བཅུ་པའི་ཚེས་པ་གཅིག་བར་དུ་ང་ཚོ་ལ་དུས་ཚོད་བྱུང་རེད་ཨ་ནི་སྤྱི་ཚོགས་ཁོ་རའི་ནང་ལ་བོད་ཀྱི་སྤྱི་ཚོགས་ཁོ་རའི་ནང་ལ་ད་ད་རེས་སྐྱབས་མགོན་རིན་པོ་ཆེ་ལ་རྒྱབ་སྐྱོར་བྱེད་ག་འདུག་ཟེར་ཡ་དེ་ཡི་གེ་ད་དེ་འདྲ་མཐོང་ཡ་ཡོད་མ་རེད་དེ་ཡིན་ན་གླེང་བྱ་བ་དེ་ད་ཞེ་པོ་ཅིག་ད་ད་རེས་ལངས་དགོས་གི་ཟེར་ཡ་གི་གླེང་བྱ་བ་དེ་ཤུགས་ཆེན་པོ་ཞིག་གྲགས་ཡོད་རེད། དེ་ལ་བརྟེན་ནས་ང་ཚོ་ལ་རྒྱབ་སྐྱོར་བ་གིས་ང་ཚོ་ལ་ད་ང་ཚོ་འདོན་ཐུབ་གིས་ན་རྒྱབ་སྐྱོར་བ་གིས་མི་མང་གིས་རྒྱབ་སྐྱོར་ཡོད་པ་དེ་ང་ཚོ་གསལ་པོ་ཞེ་པོ་ཤེས་ཀྱི་ཡོད་པ་རེད། སེ་ར་དགོན་པ་ལ་ཆ་བཞག་ན་སྐབས་དེ་དུས་གྲྭ་པ་སུམ་བརྒྱ་ཙམ་ཅིག་ཡོད་པ་རེད། ཡིན་ན་ཡང་དེའི་ནང་ང་ཚོ་གྲྭ་པ་གསར་པ་དང་རྙིང་པ་བསྡོམས་ནས་སུམ་བརྒྱ་ཙམ་ཡོད་པ་རེད་དེའི་ནང་ང་ཚོ group གཅིག་གིས་ད་དམ་བཅའ་བཞག་བྱས་བྱས group དེ་ལ་ང་ཚོ་མི་བཞི་བཅུ་ཞེ་བཞི་ཡོད། མི་བཞི་བཅུ་ཞེ་བཞི་ཡིས་ཨ་ནི་ངའི་ཁང་པའི་ནང་ལ་ཚོགས་འདུ་འཚོགས་བྱས་བྱས། ཨ་ནེ་ད་ང་ཚོ་ངོ་རྒོལ་བྱེད་ག་འདུག་ཨ་ནེ་གཅིག་བརྒྱུད་ཡོང་གི་ཡོང་གི་མེད་པ་བྱས་བྱས་ང་ཚོ་གྲོགས་པོ་དེ་གྱེས་ཚོགས་ཀྱང་ཚང་མས་འཇོན་བྱེད་གི་ཡིན་ཨ་ནེ་ང་ཚོས་རྒྱ་མི་ལ་འབོད་ཚིག་འདོན་ཡས་གི་དོན་ཚན་དེ་འདྲ་བཟོ་ཡས་ཨ་ནེ་ཡིག་ཆ་བཟོ་ཡས་ཨ་ནེ་བོད་གི་རྒྱལ་དར་ཉོ་ཡས་ཡོད་མ་རེད་ལག་པས་བྲིས་རྒྱུ་རེད་བ་ཨ་ནེ་རྒྱལ་དར་ཐོང་དུ་བྲིས

ཨ་ནི་ང་ཚོའི་བོད་ཀྱི་དབུ་ཁྲིད་རེད། ཨ་ནི་བཞི་པ་འདི་ཨ་ནི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་ཨ་ནི་སྲུང་བརྩི་ཞུ་དགོས་པ་རེད། ཨ་ནི་ལྔ་པ་འདི་ཨ་ནི་དེའི་སྔོན་ལ་ཡང་གྲྭ་པ་དང་མི་མང་པོ་ཟིན་ཡོད་རེད་ཨ་ནི་བཙོན་པ་དེ་རྒྱ་གློད་བཀྲོལ་བཏང་དགོས་ཡོད་ཟེར་ཨ་ནི་སྐད་འབོད་དེ་འདྲ་ཞིག་རྒྱག་ཡས་རྒྱ་རེད་ང་དོན་འཁྲུག་འགོ་བྱས་པ་རེད། ཐེངས་འདིའི་ང་ཚོའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལེ་ཚན་འདི་ཡོངས་སུ་སྙན་སྒྲོན་ཞུས་ཟིན་པ་ཡིན། གཟའ་འཁོར་རྗེས་མའི་ནང་ང་ཚོས་མུ་མཐུད་གྲྭ་བློ་བཟང་སྦྱིན་པ་ལགས་རྒྱ་ནག་གཞུང་གིས་གང་འདྲ་བྱས་ནས་འཛིན་བཟུང་བྱས་ཡོད་མེད་དང་མཐར་ཁོང་རྒྱ་གར་དུ་བཙན་བྱོལ་དུ་ཕེབས་པའི་བརྒྱུད་རིམ་སོགས་ཀྱི་སྐོར་ངོ་སྤྲོད་ཞུ་གི་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་གཟིགས་གནང་བར་ཐུགས་རྗེ་ཆེ།
རྒྱ་ནག་དམར་ཤོག་གཞུང་གིས་ཤར་ཏུར་ཀི་སི་ཐན་ནང་གི་ཁ་ཆེ་ཡུ་གུར་བ་ཚོར་དམ་དྲག་བྱེད་བཞིན་པའི་སྐོར་ལ་རྒྱལ་ཁབ་མང་པོ་ཡིས་དེར་སྐྱོན་བརྗོད་དང་བློ་འཚབ་ཡོང་དགོས་པ་རེད། རྒྱ་ནག་གི་ནུབ་རྒྱུད་དུ་ཁེལ་བའི Turkey གི་སྐད་རིགས་སྨྲ་མཁན་ཤར་ཏུར་ཀི་སི་ཐན་གྱི་ཁ་ཆེ་ཡུ་གུར་མི་རིགས་ལ་ཉེ་བའི་ལོ་འགའ་ཤས་རིང་ལ་རྒྱ་ནག་དམར་ཤོག་གཞུང་གིས་རྒྱལ་ཁབ་ཁ་བྲལ་རིང་ལུགས་པ་དང་དྲག་སྤྱོད་རིང་ལུགས་པ་ལ་འགོག་རྒོལ་བྱེད་པའི་བརྒྱུད་རིམ་ཁྲོད་དུ་དོན་མེད་ལྟ་སྐུལ་ནན་མོ་བྱས་པ་དང་གང་བྱུང་འཛིན་བཟུང་བཀག་ཉར་ཐེབས་པ།

ProPublica ཚོགས་པའི་གནས་ཚུལ་སྤེལ་གསལ་ལྟར་ན་རྒྱ་ནག་དམར་ཤོག་གཞུང་གིས་ཕྱིའི་རྒྱལ་ཁབ་ཁག་ནང་དུ་ཡོད་པའི་རྒྱ་ནག་གི་མི་སེར་ཚོ་ལ་ཐབས་ལམ་འདྲ་མིན་ཐོག་ནས་ལྟ་སྐུལ་དང་གཉའ་གནོན་བྱེད་བཞིན་ཡོད་ཅིང། སྐབས་རེ་ཐབས་ལམ་འགའ་ཤས་ནི་ཡོངས་གྲགས་དང་ཐད་ཀར་སྤེལ་བ་མ་ཡིན་པར། དཔེར་ན་དྲ་རྒྱའི་གསང་མྱུལ་དང་ཆེད་ལས་མི་སྣ་མངགས་གཏོང་གིས་དམིགས་འབེན་དུ་བཅོས་ཡོད་པའི་གང་ཟག་ལ་སྡིགས་སྐུལ་བྱེད་པ་ལྟ་བུ། ཡང་ན་རྒྱ་ནག་ནང་དུ་ཡོད་པའི་ནང་མི་གཉེན་ཉེ་ཚོ་ལ་བཙན་ཤེད་སྤྱད་ནས་མི་དེ་ཚོ་རྒྱ་ནག་ཏུ་ཕྱིར་ལོག་འཇུག་ཐབས་བྱེད་བཞིན་པ་སོགས་ཐབས་ལམ་སྤེལ་ཡོད་པ་རེད། དེ་བཞིན་རྒྱ་ནག་གཞུང་ཚབ་ཁང་གིས་ཀྱང་རྒྱལ་ཁབ་གཞན་དུ་ཡོད་པའི་མི་ཚོ་ལ་ལམ་ཡིག་མཁོ་སྤྲོད་མ་བྱས་པར། ཕྱི་སྐྱོད་ལམ་ཡིག་གསར་པ་བཟོ་དགོས་ན་དང་པོ་རྒྱ་ནག་ཏུ་ཕྱིར་རུ་ལོག་དགོས་ལུགས་དང་ཡང་ན་གཞུང་ཚབ་ཁང་གིས་མི་དེ་ཚོ་ཡི་ཆ་འཕྲིན་བསྡུ་རུབ་བྱས་ནས་སྔར་ལས་ལྷག་པར་ལྟ་སྐུལ་ནན་མོ་བྱེད་བཞིན་པ་རེད། ཉེ་བའི་ལོ་ཤས་རིང་ལ་རྒྱ་ནག་གཞུང་གི་དམིགས་ཡུལ་སྒྲུབ་ཆེད་གཞུང་འབྲེལ་གྱི་ཐབས་ལམ་འདྲ་མིན་ལག་ལེན་བསྟར་ནས་ཕྱི་ཡི་རྒྱལ་ཁབ་ཁག་གི་གཞུང་དང་རྒྱལ་སྤྱིའི་རྩ་འཛུགས་སོགས་བརྒྱུད་ནས་འཛམ་གླིང་སྤྱི་ལ་ཤུགས་རྐྱེན་རྒྱ་སྐྱེད་གཏོང་བཞིན་པ་ལྟར། རྒྱ་ནག་གཞུང་གིས་རྒྱལ་སྤྱིའི་ཉེན་རྟོག་སྒྲིག་འཛུགས་བེད་སྤྱོད་གཏོང་སྲིད་པ་དེ་ནི་བློ་འཚབ་ཆེ་ཤོས་དེ་རེད་ཅེས་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་བརྗོད་འདུག་རྒྱ་ནག་གཞུང་གིས་རྒྱལ་སྤྱིའི་ཉེན་རྟོག་སྒྲིག་འཛུགས་ཀྱི་འཛིན་བཟུང་བཀའ་རྒྱ་དེ་བེད་སྤྱོད་བཏང་ནས་ཕྱིའི་རྒྱལ་ཁབ་ཁག་ནང་དུ་བཞུགས་ཡོད་པའི་རྒྱ་ནག་གཞུང་དང་ཆབ་སྲིད་ལྟ་གྲུབ་ཐ་དད་འཛིན་མཁན་ཚོ་འཛིན་བཟུང་བྱེད་བཞིན་པ་དང་དེ་ཡི་ནང་ནས་ཁ་ཆེའི་ཡུ་གུར་བ་མིང་གྲགས་ཅན་འགའ་ཤས་ཚུད་ཡོད་པ་རེད། འཛིན་བཟུང་བཀའ་རྒྱ་འོག་ཏུ་ཚུད་པའི་གང་ཟག་སྒེར་པ་ཚོ་ལ་འདྲི་རྩད་བྱེད་པ་དང་མཐོང་མཆན་བཀག་སྡོམ་བྱེད་པ་མཐར་སྐྲོད་གཏོང་བའི་ཉེན་ཁ་འཕྲད་བཞིན་པ་རེད། ཡང་འཛིན་བཟུང་གི་བཀའ་རྒྱ་འགའ་ཤས་ཡོངས་གྲགས་ཐོག་ནས་སྤེལ་ཡོད་ན་ཡང་མང་ཆེ་བ་བཀའ་རྒྱ་ལག་བསྟར་ལས་ཁུངས་ཁོ་ན་མ་གཏོགས་གཞན་ལ་གནས་ཚུལ་སྦས་གསང་བྱེད་དགོས་པ་རེད། འཛིན་བཟུང་གི་བཀའ་རྒྱ་རིགས་དེ་ཕྱིར་འཐེན་བྱེད་དགོས་ན་ལོ་མང་པོ་འགོར་དགོས་པ་དང་འཛམ་གླིང་ཤར་ཏུར་ཀི་སི་ཐན་སྐུ་ཚབ་ཚོགས་པའི་འགན་འཛིན་ཌོལ་ཀུན་ཨི་ས་ཁོང་འཛིན་བཟུང་བཀའ་རྒྱའི་ཐོ་གཞུང་ནང་དུ་བཅུག་ནས་ལོ་ཉི་ཤུ་ལྷག་ཕྱིན་ཡོད་པ་དང་ཕྱིར་བསྒྲགས་མ་བྱས་གོང་ཙམ་ལ་ལྷོ་ཁོ་རེ་ཡ་དང་ཨི་ཐ་ལི་ནང་དུ་བཀག་ཉར་བྱས་མྱོང་པ་དང་མཐར་ཉིས་སྟོང་བཅོ་བརྒྱད་ལོ་ལ་བཀའ་རྒྱ་དེ་གཞི་ནས་ཕྱིར་འཐེན་བྱས་ཡོད་པ་རེད།

དེ་ཡང་གཞུང་འགའ་ཤས་ཤིག་གིས་རྒྱ་ནག་དམར་ཤོག་གཞུང་གིས་བཙན་བྱོལ་དུ་ཕེབས་པའི་ཁ་ཆེ་ཡུ་གུར་བ་ཚོ་ལ་མནར་གཅོད་གཏོང་ཕྱོགས་ཐད་ནས་རམ་འདེགས་བྱེད་ཀྱི་ཡོད་པ་དང་ལྷག་པར་དུ་དེང་སང་ཁ་ཆེའི་ཆོས་ལུགས་པ་མང་པོ་ཡོད་སའི་རྒྱལ་ཁབ་ཚོས་ཀྱང་འདི་ལྟར་བྱེད་ཀྱི་ཡོད་པ་ནི་བསམ་ཡུལ་ལས་འདས་ཤིང་ཡིད་སྐྱོ་བའི་གནས་ཚུལ་ཞིག་ཆགས་ཡོད་པ་རེད། བྱེད་སྟངས་དེ་ནི་མང་ཆེ་བ་རྒྱ་ནག་གི་དཔལ་འབྱོར་གྱི་བསླུ་བྲིད་ལ་བརྟེན་ནས་བྱུང་གི་ཡོད་པ་ཞིག་དང་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་ཅེས་པའི་ལས་གཞི་བརྒྱུད་ནས་པ་ཀི་སི་ཐན་དང་ཀིར་ཀི་སི་ཐན་ལ་སོགས་པ་རྒྱལ་ཁབ་ཚོ་ལ་བུ་ལོན་གཡར་གཏོང་བྱེད་མཁན་གཙོ་བོ་ཆགས་ཡོད།

རྒྱ་ནག་དམར་ཤོག་གཞུང་གི་སྟོབས་ཤུགས་འཛམ་བུ་གླིང་ཡོངས་ལ་རྒྱ་སྐྱེད་གཏོང་བཞིན་པ་དང་བསྟུན་ནས་རྒྱ་ནག་ནས་ཕྱི་རུ་བྲོས་བྱོལ་དུ་ཕེབས་མཁན་ཚོའི་གནས་སྡོད་བྱེད་སའི་ས་ཆ་ཇེ་ཉུང་འགྲོ་བཞིན་པ་དང། རྒྱ་ནག་གཞུང་གིས་ཁ་ཆེ་ཡུ་གུར་བ་ཚོ་ལ་རྒྱལ་མཚམས་བརྒལ་ནས་དམ་དྲག་བྱེད་བཞིན་པ་འདིས་ཕྱི་རྒྱལ་ཁག་ཏུ་ཡོད་པའི་རྒྱ་ནག་གི་མི་སེར་ཡོད་ཚད་ལ་ཉེན་ཁ་བཟོ་བཞིན་ཡོད་པ་མ་ཟད་རྒྱལ་སྤྱིའི་རྩ་འཛུགས་དང་འཛམ་གླིང་སྤྱི་ཡི་ཁྲིམས་སྐྱོང་རྒྱུན་གནས་ཀྱི་ཁོར་ཡུག་ལ་ཤུགས་རྐྱེན་ངན་པ་ཐེབས་བཞིན་པ་རེད་ཅེས་ཆེད་མཁས་པ་ཚོས་ཉེན་བརྡ་བཏང་འདུག།

ང་ཐེངས་འདིའི་ལས་རིམ་གཙོ་སྐྱོང་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན། དེ་རིང་གི་ལས་རིམ་ནང་ལ་སྒྲུབ་བརྒྱུད་བསྟན་པའི་གཙུག་རྒྱན་འབྲི་གུང་སྐྱབས་མགོན་རིན་པོ་ཆེ་མཆོག་གི་དགོངས་གཞི་དང་མཐུན་འགྱུར་འོག་རྒྱ་གར་གྱི་ནང་པའི་གནས་ཆེན་མཉན་ཡོད་དུ་དགེ་སློང་མ་བརྒྱ་ལྷག་ལྷན་འཛོམས་ཀྱིས་དམ་ཆོས་འདུལ་བའི་ཕྱག་བཞེས་དང་མཐུན་པའི་དབྱར་གནས་འཚོགས་ཡོད་པའི་གལ་གནད་སོགས་ཀྱི་ཐད་ལ་བགྲོ་གླེང་ཁག་ཅིག་ཞུ་གི་ཡིན། བརྗོད་གཞི་དེའི་ཐོག་ལ་བཀའ་མོལ་གནང་མཁན་འབྲི་གུང་སྐྱབས་མགོན་རིན་པོ་ཆེ་མཆོག་གི་མགྲིན་ཚབ་པ་མཁན་པོ་དཀོན་མཆོག་རང་གྲོལ་ལགས་གདན་འདྲེན་ཞུས་ཡོད། མཁན་པོ་ལགས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐོག་མ་དེ་ལ་བཀའ་འདྲི་ཞུ་རྒྱུ་དེ་ད་མཉན་ཡོད་དུ་དགེ་སློང་མའི་དབྱར་གནས་དུས་ཡུན་ཟླ་བ་གཅིག་དང་ཕྱེད་ཀ་རིང་འཚོགས་ནས་ཁ་སང་མཇུག་སྡོམ་གྱི་མཛད་སྒོ་དེ་འཚོགས་གནང་ཡོད་བ་རེད་དབྱར་གནས་དེ་གང་ཅིའི་ཆ་ནས་ག་འདྲ་འདྲ་པོ་ཞིག་འཚོགས་བྱུང་སོང་ད་ལན་དེའི་ནང་ལ་ད་དགེ་སློང་མ་ཚོ་གདན་འདྲེན་ཞུས་ནས་དབྱར་གནས་འཚོགས་པ་དེ་ལ་དམིགས་བསལ་གྱི་གྱི་གནད་འགག་འདྲ་པོ་ག་རེ་ཡོད་བ་རེད། ལས་ཁང་གི་ལས་རིམ་སྲིད་འཛིན་གནང་མཁན་གྱི་དེ་ནས་བོད་རྒྱ་ཆེ་མི་མང་ཡོངས་ལ་འཚམས་འདྲི་ཞུ་ཡག་དང་ཆབས་ཅིག་དེ་ནས་ད་ལྟ་ཁྱེད་ཀྱི་བཀའ་འདྲི་གནང་བ་ནང་བཞིན་རེད་དེ་ནས་ད་ཐེངས་དང་པོ་ཨ་ནི་ད་འབྲི་གུང་སྐྱབས་མགོན་མཆོག་གི་གང་ལྟར་ཅིག་མཐུན་འགྱུར་གྱི་འོག་ལ་ཨ་ནི་ད་ལོ་འདུག་སེ་ང་ཚོ་དབྱར་གནས་འཚོགས་བྱས་ད་ད་རིང་ཉིན་མོ་དེ་ལེགས་གྲུབ་བྱུང་ནས་ད་གང་ལྟར་འདུག་སེ་བྱུང་བ་རེད་དེ་ཡིན་དུས་ཙམ་པ་ལ་ད་དེ་སྤྱི་སྤྱིར་བཏང་གི་ང་ཚོ་ཅིག་དམ་ཆོས་འདུལ་བའི་ཐོག་ལ་བཤད་པ་ཡིན་ན་ད་དཔེ་དབྱར་གནས་ཟེར་ཡ་དེ་དཔེ་མི་སྲིད་པའི་གི་གལ་ཆེན་པོ་ཅིག་རེད་ག་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་གང་དུ་གཞི་གསུམ་གྱི་ཆོ་ག་ཡོད་ན་དེ་ལ་ངའི་བསྟན་པ་ཡོད་གསུངས་བྱས་དེ་ནས་གང་ལྟར་གཞི་གསུམ་གྱི་ཕྱག་ལེན་དེ་དཔེ་མི་སྲིད་པའི་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད། ད་དེའི་ནང་ལ་དམིགས་བསལ་གྱི་དེ་ནི་ད་འབྲི་གུང་སྐྱབས་མགོན་མཆོག་གིས་ད་པའི་གི། ད་རྒྱལ་ཁབ་ཁག་བཅུ་ཙམ་ནས་ཕེབས་པའི་གི་དེ་ནི་གང་ལྟར། དགེ་སློང་མ་རེད་དེ་ནི་ཅིག་དགེ་ཚུལ་མ་རེད་དེ་ནི་འདུག་སེ་ལྷན་འཛོམས་ཐོག་ནས་གང་ལྟར་གོ་སྒྲིག་ཞུས་པ་འདི། ཨ་ནི་ད་ཅིག་འཛམ་གླིང་ནང་ལོགས་ད་ག་ཅིག་ཅིག་ཐེངས་དང་པོ་འདྲ་པོ་དེ་འདྲ་ཅིག་ཆགས་ཡོད་རེད། ཨ་ནི་དེ་གི་ཐོག་ནས་ད་ཕྱོགས་གཅིག་ནས་ང་རང་ཚོ་ཚང་མ་ལོག་ད་ཅིག་པའི་གི། ནང་པ་སངས་རྒྱས་པའི་གི་གང་ལྟར་ཅིག་རྗེས་འཇུག་གཅིག་པ་ཡིན་པ་དང། ཨ་ནི་ཅིག་ང་རང་ཚོ་ཅིག་ནང་ཁུལ་གྱི་ཅིག་པའི་མཐུན་འབྲེལ་ཡོང་ཡ་བྱས་སོང་ན་ད་ད་ལན་གྱི་དེ་དབྱར་གནས་ནང་ལོགས་ལ་གང་ལྟར་མཉམ་ཞུགས་གནང་མཁན་དེ་ཨ་ནི་ང་རང་ཚོ་ཅིག་པའི་གི། ད་གཙོ་བོ་པའི་གི་ཐེ་ཝན་གྱི་ནས་ཕེབས་པའི་གི་གང་ལྟར་དགེ་སློང་མ་རྣམ་པ་ཚོ་རེད་ཨ་ནི་དེ་མིན་གྱི་ཅིག་ད་ང་ཚོ་ཡུ་རོབ་རྒྱལ་ཁབ་རེད་ཨ་ནི་ཨ་རི་རེད་དེ་ནས་ང་རང་ཚོ་ཅིག་པའི་གི་བལ་ཡུལ་རེད་ཨ་ནི་ད་འབྲུག་ཡུལ་རེད་དེ་ལ་སོགས་པའི་གི་ད་རྒྱལ་ཁབ་མང་པོ་ཅིག་གི་དེ་ནས་གང་ལྟར་དགེ་སློང་མ་ཚོ་ཚོ་འདུག་སེ་ཕན་ཚུན་མཉམ་དུ་འཛོམས་པ་ལ་ཨ་ནི་ཅིག་ཕྱི་ལོགས་ཀྱི་མིག་གིས་བལྟ་བ་ཡིན་ན་ཡང་ཨ་ནི་ཅིག་ནང་པའི་དགེ་སློང་མ་ཚོ་ཕལ་ཅིག་མཐུན་འབྲེལ་དང། ཨ་ནི་གང་ཅིའི་ཐོག་ནས་ཕལ་ཅིག་ང་ཚོ་ཅིག་ཡག་པོ་འབྱུང་གི་ཡོད་པ་ད་དེ་འདྲས་ལ་བརྟེན་བྱས་ནས་ད་གང་ལྟར་ད་རེད་འདུག་ཟེར་དབྱར་གནས་ཚོགས་བྱས་དབྱར་གནས་དེ་དཔེ་མི་སྲིད་པའི་གི་གང་ལྟར་ཡག་པོ་འདུག་ཟེར་འབྱུང། ད་དེ་འབྱུང་པ་དེ་དེ་ནི་ཁོ་རང་ཚོ་གི་ཅིག་ཕ་གི་དགོངས་ཚུལ་གནང་བའི་སྐབས་ལ་ཡིན་ནའང་ད་མ་འོངས་པ་ལ་ཡང་ཨ་ནི་འདི་འདྲ་བའི་གི་ཅིག་དབྱར་གནས་ཚོགས་ཡག་དང། ཨ་ནི་དགེ་སློང་མ་ཚོ་ཅིག་ལྷན་དུ་ཅིག་འདུ་འཛོམས་གནང་ཡ་ལ་སོགས་པ་དེ་ནི་ཡང་ནས་ཡང་དུ་ཡོང་ཡག་གི་གང་ལྟར་འདུག་དགོས་ཡག་འདུག་ཟེར་ཅིག་ཞུས་གནང་གི་འདུག་དེ་དུས་ཙམ་པ་ལ་ད་གང་ལྟར་རྩ་བའི་ཆ་ནས།

ཨོ། ད་ང་ཚོ་འདི་ནས་ཏོག་ཙམ་དྲ་ལམ་དེ་མཐུད་ཐུབ་མ་སོང་ང་ཚོ་འདི་ནས་གནས་ཆེན་མཉན་ཡོད་ཀྱི་ངོ་སྤྲོད་ཅིག་སྤྱན་འབུལ་ཞུ་གི་ཡིན། གནས་ཆེན་མཉན་ཡོད་ཀྱི་དེའི་ངོ་སྤྲོད་འདི་ཨ་རིའི་རླུང་འཕྲིན་ཁང་གི་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་ནས་སྔ་མ་ཅིག་སྒྲིག་བཟོ་གནང་བ་ཅིག་རེད་ད། དེ་རིང་དེ་ཅིག་སྤྱན་འབུལ་ཞུ་ཆེད་གནས་ཆེན་མཉན་ཡོད་ལ་ཡ་ད་རིང་དེའི་དགེ་སློང་མའི་སྐོར་ལ་དེ་འདྲའི་འབྲི་གོང་སྐྱབས་མགོན་རིན་པོ་ཆེའི་གོ་སྒྲིག་འོག་ལ་འཚོགས་ཡ་དེ་ལས་ཀྱི་དམིགས་བསལ་གྱི་གལ་གནད་དང་དེ་ཚོ་གྱི་ལོ་རྒྱུས་རྗེས་དྲན་གྱི་ཆེད་དུ་ལ་དེ་ཅིག་སྤྱན་འབུལ་ཞུ་ཡི་ད་ལྟ་འདི་དྲ་ལམ་མཐུད་ཐུབ་མ་སོང་དེ་མཐུད་ཚར་བའི་རྗེས་ལ་ཡང་བསྐྱར་ང་ཚོ་མཁན་པོ་དཀོན་མཆོག་ལགས་ལ་བཀའ་འདྲི་ཞུ་ཆོག་པ་ཞུ་གི་ཡིན།

ལགས། ཨོ་ད་དེ་དྲ་རྒྱ་དེ་འགྲིག་འདུག་ཨ་ནེ་མཁན་པོ་ལགས་ད་ད་ཅི་སོང་མཚམས་དེ་ནས་ད་དེ་ཆད་སོང་ད་དབྱར་གནས་ཀྱི་དུས་ཡུན་དེ་ནང་ལ་ཉམས་ལེན་ཆར་ཅན་དེ་ག་རེ་ག་རེ་གནང་དགོས་པ་རེད་ད་ཉི་མ་རེ་རེ་ག་རེ་གནང་དགོས་གི་རེད། ལོ་མགོ་ད་ད་ད་དེ་བར་དུ་ལ་ཅིག་དྲ་རྒྱ་དེ་སི་དེ་ཆད་སོང་བྱེད་དུས་ཙམ་པ་ལ་ད་དབྱར་རིང་དབྱར་གནས་ནང་བཞུགས་པའི་རིང་ལ་ད་གཙོ་བོ་ང་ཚོ་དུས་རེ་གི་ཆར་ཅན་ནང་གི་ཕ་གི་རྒྱུན་ཆགས་གསུམ་པ་ཚོགས་ཡ་དང། ཨ་ནི་ཅིག་ཕ་གི་ཅིག། ད་ཉིན་གུང་རྒྱབ་ལ་ཅིག་སྦྱིན་བདག་རྣམ་པའི་ཆེད་དུ་བསྔོ་བ་སྨོན་ལམ་ལ་སོགས་པ་ད་འདི་འདྲའི་ཚོགས་ཡག་གི་རིམ་པ་ཅིག་ཡོད་པ་རེད། ཨ་ནི་དེ་མིན་གྱི་ད་ཅིག་ཉི་མའི་གུང་ལ་ཡིན་ན་ད་དེ་རེད། ཕ་གི་ཅིག། དབྱར་གནས་ཚོགས་པའི་རིང་ལ་དམིགས་བསལ་གྱི་ཅིག་ད་ཆེད་དུ་གདན་འདྲེན་ཞུས་ནས་ང་ཚོ་ད་ལྟ་དབྱར་གནས་ཀྱི་གཙོ་སྐྱོང་བ། ཨ་ནི་གུར་དབང་ཧྥ་ཤི་ཞུ་མཁན་དེ་ད་ཕ་གི། ད་ཐེ་ཝན་ནང་ལོགས་ཀྱི་ཅིག་དགེ་སློང་མ་དཔེ་བསླབ་པ་རྒན་གྲས་ཅིག་རེད་བཞག། ཨ་ནི་ཁོང་དང་དེ་མིན་གྱི་དོན་དག་ང་ཚོ་ཨ་རི་ནས་ཕེབས་པའི་གི་མཁན་མོ་སྒྲོལ་མ་ལགས་སོགས་རེད་ཀྱི་ད་གང་ལྟར་དགེ་སློང་མ་མང་པོ་ཅིག་ཕེབས་ཡོད་རེད་ཨ་ནི་ཁོང་རྣམ་པ་ཚོ་གི་ཕ་གི་ཅིག་ད་དབྱར་གནས་ཀྱི་རིང་ཁོང་རྣམ་པ་ལ་འདུལ་བའི་གི་ཅིག་གང་ལྟར་ཕ་གི་ཅིག་གི་སློབ་ཁྲིད་གནང་ཡག་དང་ཨ་ནི་དེ་ནང་དམིགས་བསལ་གྱི་ད་ལྟ་ང་ཚོ་ཐེ་ཝན་ནས་ཕེབས་པའི་གི་ད་མཁན་མོ་ད་ལྟ་གུར་དབང་ཧྥ་ཤི་ཞུ་མཁན་ཁོང་དཔེ་ཅིག་སྒོམ་ཉམས་ལེན་ཐོག་ལ་དམིགས་བསལ་གྱི་ཅིག་མཁས་པ་དེ་འདྲ་ཅིག་རེད་འདུག་བྱེད་དུས་ཁོང་གིས་ད་ཕ་གི་ཅིག་འཇོག་སྒོམ་གྱི་ཅིག་ད་ཕ་གི་བཞུགས་ནས་སྒོམ་སྐྱོན་ཡག་དང། ཨ་ནི་ཡང་སྐད་ཅིག་གི་ཞབས་ཐང་ལ་ཕེབས་བཞིན་ང་ཚོ་ཅིག་ད་གོམ་བགྲོད་ཀྱི་དེ་འདྲའི་སྒོམ་སྐྱོན་ཡག་ལ་སོགས་པ་ད་འདི་འདྲའི་བྱས་རྗེས་གང་ལྟར་གཙོ་བོ་ད་ང་ཚོ་ཕ་གི་འདུལ་བའི་ཕྱག་ལེན་གྱི་ནང་ལོགས་ལ་ཅིག་ཀློག་པ་ཐོས་བསམ་གྱི་འཁོར་ལོ་སྤོང་བ་བསམ་གཏན་གྱི་འཁོར་ལོ་བྱ་བ་ལས་ཀྱི་འཁོར་ལོ་བྱས་ཅིག་ད་འཁོར་ལོ་གསུམ་གྱི་སྒོ་ནས་དུས་འདའ་དགོས་དུས་ཙམ་པ་ལ་ད་གཙོ་བོ་གཙོ་བོ་འདི་ཅིག་གི་སློབ་སྦྱོང་གནང་ཡག་དང་ཨ་ནི་ཅིག་སྒོམ་སྐྱོན་ཡག་དང་འདི་ཚོའི་ཐོག་ལ་ཕ་གི་ཅིག་གི་གཙོ་བོ་ཤུགས་སྣོན་བྱས་འདུག་སེ་འདི་འདྲའི་འདུག་སེ་སྣང་ཞིག་ཞུས་པ་རེད་ལགས།

དཀྲོག་གཏམ་བྱས་ཡ་དེ་དག་དུས་སུ་ཅིག་རང་བཞིན་གྱིས་ཅིག་ཁྱབ་བརྡལ་ཆགས་འགྲོ་དགོས་པ་རེད། ཁ་ཤས་ཀྱིས་ཅིག་ཡང་དག་སུ་ཅིག་གཞི་མེད་པ་བྱེད་ནས་ཅིག་དཀྲོག་གཏམ་སྤེལ་གནང་མཁན་ཡང་ཡོང་གི་ཡོད་ད་རེ་ཟུང་མིན་གསུང་དུས་ཙམ་པ་ལ་ད་ད་རེས་ང་ཚོ་ཅིག་འདི་མཉན་ཡོད་ལ་ཕན་ཐོག་ཚོགས་པ་འདི་ཨ་ནི་ཕ་གི་དགེ་སློང་མ་གི་ཅིག་སྡོམ་རྒྱུན་སྤེལ་ཡ་དང་དེ་འདྲས་ཀྱི་ཅིག་ལས་བྱ་དེ་འདྲས་ཁྱད་ཀྱི་མ་རེད་ད་ད་ད་ཁ་སང་སྔོན་མ་ནས་ང་ཚོ་ཕར་ཚུར་ཅིག་བཀའ་མོལ་ཞུས་པ་ནང་བཞིན་རེད་ཅིག་གཙོ་བོ་འདི་དབྱར་གནས་རང་ལ་བཞུགས་ནས་ད་ཅིག་དགེ་སློང་མ་ཚོ་ཕ་གི་ཅིག་ལྷན་བཞུགས་ཀྱི་ཐོག་ནས་འདུལ་ལས་ཀྱི་ཅིག་གཞི་གསུམ་གྱི་ཕྱག་ལེན་ནང་ལོགས་ལ་ཅིག་དབྱར་གནས་རང་བཞུགས་པ་རེད་མ་གཏོགས་ཕ་གི་ཕ་གི་ལ་ཅིག་སྡོམ་པ་གནང་ཡག་དང་ཨ་ནི་ཅིག་སྡོམ་རྒྱུན་སྤེལ་ཡག་ལ་སོགས་པ་དེ་འདྲས་ཀྱི་ཅིག་ག་རེ་ཟེར་དགོས་རེད། ད་ལྟ་ཁྱོན་ནས་གནང་ཡོག་མ་རེད་ལགས།
ལགས་སོ། ད་དེ་ནས་བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ཀྱི་ཐོག་ལ་དགེ་སློང་མའི་སྡོམ་རྒྱུན་དེ་གསལ་པོ་རང་མེད་པ་འདྲ་ད་དུས་རབས་བཅོ་ལྔ་པའི་ནང་ལ། དཔལ་ས་སྐྱ་པའི་མཁས་པ་པཎ་ཆེན་ཤཱཀྱ་མཆོག་ལྡན་གྱིས་སྡོམ་རྒྱུན་སྤེལ་ཡག་གི་དེ་འདྲའི་ལོ་རྒྱུས་ཅིག་གསལ་གི་ཡོད་རེད་ད་དེའི་ཁུངས་ག་བ་ལ་གཞི་རྩ་བཞག་གི་ཡོད་ན།
ལགས་རེད་ད་དེ་དཔེར་ད་ལྟ་ཁྱེད་ཀྱིས་བཀའ་འདྲི་གནང་ཡག་གི་ད་ཅིག་དགེ་སློང་མའི་གི་སྡོམ་རྒྱུན་གི་སྐོར་ལ་འདུག་སེ་བཀའ་མོལ་གནང་དུས་ཙམ་པ་ལ་ད་དེ་དཔེར་ཅིག་གི་ཞུ་ཡ་ལ་ཡང་དཔལ་ཟེར་ཅིག་གང་ལྟར་ནམ་རྒྱུན་ཅིག་ཚལ་བུ་དང་བཞུ་མོ་འདུག་ཁ་སང་ད་ལྟ་བར་དུ་ད་ཕ་གི་ཅིག། ལྷག་པར་དུ་ཕ་གི་ནུབ་ཕྱོགས་ལ་བཞུགས་བསྡད་པའི་གི་ཕ་གི་དགེ་སློང་མ། ད་ག་ཚོད་དགེ་སློང་མ་བྱས་ན་རེད་ང་རང་ཚོ་ཅིག་ད་བོད་བརྒྱུད་ནང་བསྟན་གྱི་གང་འདྲ་ཅིག་ཡ་ཅིག་བསྟན་པ་ལ་རྗེས་སུ་འཇུག་ནས་གང་འདྲ་ཅིག་རབ་བྱུང་མ་མང་པོ་བྱས་པ་རེད་ཨ་ནི་ཁོང་རྣམ་པ་ཚོ་ཡིན་ནའང་ད་དཔེ་ཅིག་ང་རང་ཚོ་གཞི་ཐམས་ཅད་ཡོད་པར་སྨྲ་བའི་སྡེ་པའི་གྱི་ལུགས་ལ་ཕེབས་ཀྱིན་ད་ཅིག་དགེ་སློང་མ་གྱི་སྡོམ་རྒྱུན་རག་རྒྱུ་གནང་ཡ་ཆེད་དུ་ད་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དཔེར་ཅིག་གསོལ་འདེབས་ཞུས་ནས་ཨ་ནི་ང་རང་ཚོ་ཅིག་བོད་ཀྱི་ཆོས་དོན་ཆོས་དོན་ལས་ཁུངས་ཀྱི་ཐོག་ན་ཡིན་ནའང་ད་སྔོན་མ་ཉིས་སྟོང

ཞུ་མཁན་དེ་ཡིན་ན་ཕལ་ཆེར། ད་ངས་ནོར་མེད་པ་ཡིན་ན་ཆོས་ཆོས་གྲུབ་དཔལ་མོ་ཞུ་མཁན་ཞིག་ཕལ་ཆེར་ཡིན་པ་ཡོད། ཨ་ནི་ཁོང་ལ་གང་འདྲ་བྱེད་ཕ་གི། ད་འདུལ་ལས་ཀྱི་ཕྱག་ལེན་ནང་ནང་བཞིན་བྱས་ནས་གང་འདྲ་མཁན་པོ་དང། ལས་ཀྱི་སློབ་དཔོན་དང་ཨ་ནི་དུས་སྒོ་བ་ལ་སོགས་པ་ད་དེ་འདྲས་བྱས་བྱས། ཨ་ནི། བྱས་བྱས་དེ་ནི་སྡོམ་རྒྱུན་འདུག་སེ་ཅིག་སྡོམ་པ་ཞིག་གནང་བ་རེད་ཟེར་ཡག་གི་དེ་འདྲས་ཞིག་གསུངས་སྲོལ་འདུག་ཡིན་ནའང་ད་ཁུངས་འདི། ཅིག་བཅོལ་ས་འདྲ་པོ་འདི་རེད་ཟེར་ཡག་འདྲ་པོ་དེ་ཡང་ཡིག་ཆ་ནང་ལ་ཕལ་ཆེར། ངས་ཀྱི་གསལ་པོ་ཞིག་མཇལ་མ་སོང་དེ་ཡིན་ནའང་ད་ཕལ་ཆེར། ངས་ཀྱི་མ་མཐོང་བ་ཙམ་གྱིས་ང་ཚོ་མེད་ཞུ་ཡག་གི་ཡོད་མ་རེད། ད་དེང་དུས་ཙམ་པ་ལ་ད་ང་ཚོ་ཅིག་འདུལ་ལས་ཀྱི་འདི་དཔེ་དེ་འདྲས་ཅིག། གསལ་པོ་ཅིག་ཆགས་བསྡད་ཡོད་མ་རེད་དེ་ནི་ཟླ་ཉིན་ཕལ་ཆེར་ད་ལོ་གཅིག་གཉིས་ཙམ་ཡིན་ན་ལ་ཕལ་ཆེར་ལོ་གཉིས་ཙམ་འབྲུག་ཡུལ་དུ་ད་ལྟ་ང་ཚོ་འབྲུག་ཡུལ་ལ་ད་ལྟ་རྗེ་མཁན་པོ་མཆོག་གིས་ཨ་ནི་ད་ལྟ་ད་འདུལ་ལས་ཀྱི་ནང་ལོགས་ལ་ཡང། དགེ་སློང་ཕ་ཚོགས་གཅིག་པོ་ལ་བརྟེན་ནས་ཅིག་སྡོམ་པ་གནང་ཆོག་གི་རེད་ཟེར་ཡག་གི་དེ་འདྲས་ཀྱི་ཅིག་ཁུངས་འདྲ་པོ་ཅིག་ཡང་ཡོད་པ་རེད། ཨ་ནི་རིགས་གཅིག་གིས་ད་དགེ་སློང་ཕ་ཚོགས་ལ་བརྟེན་ནས་གཅིག་པོ་མིན་པ་བྱས་ད་ལྟ་ང་ཚོ་ཚངས་སྤྱོད་ཉེར་གནས་ཀྱི་སྡོམ་པ་དེ་གནང་ཡག་ལ་ཨ་ནི་ཅིག་དགེ་སློང་མ་དེ་ད་ཡིན་གཅིག་མིན་གཅིག་སྒུག་གི་ཡོད་རེད་བྱས་རྗེས་དེ་འདྲས་བྱས་ན་ད་དགེ་སློང་མ་མེད་པ་ལ་ད་ནི་ང་ཚོ་འདུག་སེ་སྡོམ་པ་གནང་ཡོད་པ་མ་རེད་བྱས་རྗེས་ད་དེ་འདྲས་ཀྱི་ལུགས་སྲོལ་འདི་འདྲ་ཞིག་ཡོད་རེད་ཡིན་ནའང་ད་བར་ལམ་ང་ཚོ་འབྲུག་ལ་དེ་ནས་རྗེ་མཁན་པོ་གིས་དགེ་སློང་མ་བརྒྱ་དང་བཞི་བཅུ་ཞེ་བཞི་ཁ་ཅིག་ཡིན་པ་ཡོད་དེ་འདྲས་ཅིག་འདུག་སེ་སྡོམ་པ་གནང་པ་རེད་དེ་ཡིན་ནའང་ད་གནང་ཡག་གི་དེ་ཁུངས་བཅོལ་ས་འདྲ་བོ་དེ་ད་གིན་ཅིག་ད་དགེ་སློང་ཕ་ཚོགས་ལ་བརྟེན་ནས་གང་འདྲ་ཞིག་སྡོམ་པ་གནང་ཆོག་གི་ཡོད་ཟེར་ཡག་གི་ད་དེ་འདྲས་ཀྱི

ཅིག། སངས་རྒྱས་ཀྱིས་སྡོམ་པ་མ་གནང་བའི་སྔོན་ལ་སྐྱེ་དགུའི་བདག་མོ་ཁོང་རྣམ་པ་ཁ་ཤས་ཀྱིས་དབུ་སྐྲ་སོ་སོ་སོ་ཡི་དབུ་སྐྲ་བཅད་གནང། ཅིག། རབ་བྱུང་གི་བཟོ་འདྲ་བོ་དེ་འདྲས་གནང་བས་ཀྱིས། ཅིག། དེ་འདྲས་ཡང། གསུང་བྱ་བ་གང་དག་རྗེས་ལ། སྡོམ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྐྱེ་དགུའི་བདག་མོ་ལ་འདུག་སེ་ཅིག་ད་སྡོམ་པ་གནང་བ་ཅིག། གསལ་ཡོད་པ་རེད་ན་ད་འདི་དཔེ། ཡང་ཅིག། ཁུངས། སྐྱེལ་བྱེད་པའི་གི་ཅིག་མུ་མཐུད་ནས་ཡང་དཔེ་ཅིག་འབྱུང་ཡ་གི་དེ་འདྲས། རིམ་པ་དེ་ཚོ་དཔེ་གསལ་བོ་ཅིག་ཡོད་པ་མ་རེད་ལ་དེ་འདི་བསམ་པ་ལ་ད་དེ་འདྲ།

ལགས་སོ། ད་ལོ་ངོ་ཉིས་སྟོང་ལྷག་གི་རྗེས་ལ་ད་འབྲི་གུང་སྐྱབས་མགོན་རིན་པོ་ཆེ་མཆོག་གིས་ད་འདི་འདྲའི་གི་དགོངས་པ་དགོངས་གཞི་ག་འདྲ་ཅིག་གི་ཐོག་ནས་ད་མཛད་པ་འདི་རྒྱ་ཆེན་པོ་འདི་འདྲ་ཅིག་བསྐྱངས་པ་ཡིན་ན།
ལགས་རེད་ད་ཅིག་གི་ང་ཚོ་ང་རང་ཚང་མས་གི་ག་འདྲ་ཅིག་མཁྱེན་བཞིན་པ་རེད་འབྲི་གུང་སྐྱབས་མགོན་མཆོག་གིས་ད་ཅིག་ཐང་གི་ཅིག་ད་ང་ཚོ་བོད་བརྒྱུད་ནང་བསྟན་གི་ཅིག་བླ་ཆེན་ཅིག་རེད་བླ་ཆེན་ནང་ནས་ཡང་ད་དམིགས་བསལ་གི་ཅིག་ང་ཚོ་ཅིག་སོ་སོ་གི་ཅིག་ཆོས་བརྒྱུད་གི་ད་བསྟན་པ་དར་ཡ་དེ་གཅིག་པུ་ལ་གང་དག་ཅིག་དགོངས་པ་མ་བཞེས་པའི་ཐོག་ནས་ད་ང་ཚོ་བོད་ཀྱི་བོད་སྤྱི་ལ་དགོངས་ནས་ང་ཚོ་ཅིག་བོད་བཙན་པོའི་རྒྱལ་རབས་རྩོམ་ཡ་ལ་སོགས་པའི་གི་ད་དཔེ་ཅིག་ཕྱག་ལས་རྒྱ་ཆེན་པོ་དེ་ནི་གནང་ཡོད་རེད། ཨ་ནི་དེ་ནང་བཞིན་གྱི་ཅིག་ད་མཉན་ཡོད་ཕ་གི་ཁ་སོ་ད་ཉིས་སྟོང་བཅུ་དགུ་ལོ་ལ་ཡང་གནས་བརྟན་སྡེ་པའི་གི་དགེ་སློང་བརྒྱ་དང་བརྒྱད་ཅིག་འདུག་སེ་གདན་ཞུས་ནས་ཨ་ནི་འདུག་སེ་ཅིག་གནང་པ་རེད་ད་ད་ལོ་ང་ཚོ་འདུག་ག་ཞུ་གི་རེད་ད་དགེ་སློང་མའི་གི་སོགས་དེ་འདྲའི་ཞུས་ཡ་དེ་ལ་སོགས་པའི་གི་ད་རླབས་ཆེན་གྱི་མཛད་པ་དེ་ཅིག་ཁོང་གིས།

དགོངས་པ་རྒྱ་ཆེན་པོ་ཅིག་བཞེས་གནང་བྱས་ཨ་ནེ་དེ་འབྲེལ་གྱི་ཅིག་ཕྱག་ལས་དེ་ཚོ་དུས་ཚོད་གསོག་གནང་པ་རེད། དེ་ནང་བཞིན་ཕ་གི་ཅིག་བར་ལམ་མཉན་ཡོད་ལ་ད་ཉི་མ་ཡིན་ན་ང་ཚོ་ག་ཚོད་ད་ཕ་གི་མཉན་ཡོད་ནང་པའི་དུས་སྟོན་ཆེན་པོ་ཟེར་བྱས་ཨ་ནེ་ད་ལྟ་ང་ཚོ་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་མི་མང་སྟོང་ཕྲག་འདི་འདྲའི་ཕ་གི་ལ་ཅིག་ཁོ་ན་རང་གིས་འགྲོ་སོང་གནང་བྱས་ཕ་གི་ལ་གདན་འདྲེན་ཞུས་ནས་ཨ་ནེ་དཔེ་ནང་ཆོས་གོ་རྟོགས་སྤེལ་ཡ་ལ་སོགས་པ་ད་དེ་འབྲེལ་གྱི་ཕྱག་ལས་མང་པོ་གནང་པ་རེད་ག་ཚད་ན་ང་ཚོ་ཉི་མ་ད་ཅིག་རྒྱ་གར་ནང་ལོགས་ལ་ཡིན་ན་ཡང་རེད། རྒྱལ་ཁབ་གཞན་དག་མང་པོ་ཅིག་ནང་ལོགས་ལ་ཅིག་ནང་པ་སངས་རྒྱས་ཅིག་གི་བསྟན་པ་འདི་དར་ཁྱབ་ཡོང་ཡ་དེ་གཙོ་བོ་དེ་ཁ་ཚུགས་ཅིག་དར་ཁྱབ་ཡོང་ནས་རྗེས་ལ་ཕ་གི་ཅིག་ཉམས་རྒུད་ཆེན་པོ་ཡོང་ཡ་དེ་ཨ་ནི། ནང་པའི་གི་ཅིག་ཕ་གི་ཆོས་དེ་དགེ་འདུན་པ་གཅིག་པུ་གི་གང་དག་ཅིག་འཛིན་བྱས་དམངས་ལ་གང་དག་ཅིག་ནང་པའི་ཆོས་གི་ཕ་གི། གོ་རྟོགས་དེ་ཤུགས་ཆེན་པོ་སྤེལ་མ་ཐུབ་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་མ། ག་ས་ལ་ཕེབས་ནས་ཉམས་ཆག་འགྲོ་དགོས་ཡ་གི་རྒྱུ་མཚན་དེ་ཚོ་ཐུགས་ཡོང་དུ་བ་ལ། དེ་ནས་ནི་ཙམ་པ་ལ་ད་ཅིག་གཙོ་བོ་ཁོང་གིས་ཅིག་དགོངས་པ་དེ་དཔེ་ཅིག་རྒྱ་ཆེན་པོ་ཅིག་བཞེས་གནང་བྱས་ཨ་ནི་ད་ལྟ་བར་དུ་ཕྱག་ལས་ག་རེ་གནང་པ་ཡིན་ནའང་དེ་ཚོ་གནང་པ་རེད་དེ་མིན་གྱི་ང་ཚོ་ད་སྡེ་བ་དེ་ལ་དྭགས་ཁུལ་སྡེ་བ་ལ་ཡིན་ནའང་ཁོར་ཡུག་སྲུང་སྐྱོབ་ཐོག་ལ་ད་གི་ད་ཅིག་ལོ་ད་ཆ་ལོ་བཅུ་བཅུ་གྲངས་ལྷག་ནས་དཔེ་ཅིག་ཕྱག་ལས་ཅིག་རྒྱ་ཆེན་པོ་ཞེ་པོ་ཅིག་འདུག་ཟེར་གནང་ཡོད་པ་རེད་ད་དེ་འདྲ་ཁོང་རང་རང་གི་ད་གི་ཅིག་ད་ཐུགས་བསྐྱེད་སྨོན་ལམ་རེད་ད་གིན་གྱི་དགོངས་པ་རྒྱ་ཆེན་པོ་ཅིག་བཞེས་གནང་ནས་དེ་འདྲའི་ཐོག་ནས་ད་ད་ཆའི།

ཉིས་སྟོང་བཅོ་ལྔ་ནས་ཡིན་པ་ཡོད་དེ་ནས་མཉན་ཡོད་ནང་པའི་སྒོམ་སྒྲུབ་བྱས་བྱས་ད་ལྟ Shravasti Meditation བྱས་བྱས་དེ་འདྲས་ཅིག་གིས་ཨ་ནེ་བར་ལམ། ཕྱི་རྒྱལ་གྱི་ཡུལ་གྲུ་ཁག་མང་པོ་ཞིག་ནང་ལོགས་ལ་ཨ་ནེ་སྒོམ་ཁྲིད་ཀྱི་ཉམས་ལེན་གྱི་འདུག་ཟེར་ཅིག་ཁྱབ་སྤེལ་གནང་ཡོད་རེད། ཨ་ནེ་འདིས་ད་གཙོ་བོ་དེང་སང་ང་ཚོ་ཅིག་ཕྱི་ལོགས་ཀྱི་ཡར་རྒྱས་དེ་དཔེ་ཤུགས་ཆེན་པོ་འདྲ་བོ་བྱས། ཨ་ནེ་མི་ཚོགས་ཀྱི་ནང་ལོགས་ལ་དཔེ་ཅིག་ད་གང་ལྟར་སེམས་ཀྱི་སྡུག་བསྔལ་ཆེན་པོ་ཡོད་དུས་ཙམ་པ་ད་དེ་ལ་ཕན་པའི་གི་སྨན་འདི། ཨ་ནི་ཕ་གི་ཅིག་ང་ཚོ་སྒོམ་སྒྲུབ་གནང་ཡག་དེ་རེད། གཙོ་བོ་དེ་ང་ཚོ་ཅིག་སངས་རྒྱས་བཅོམ་ལྡན་འདས་ཁོ་རང་རང་འཚོ་བཞུགས་སྐབས་ལ་དབུགས་འབྱུང་རྔུབ་གྱི་གང་འདྲ་ཉམས་ལེན་འདུག་ཟེར་གནང་བཞུགས་གི་ཡོད་རེད་ཡིན་དུས་ཙམ་པ་ལ་ད་དེ་ལ་གཞི་བཞག་གནང་བྱས་དེ་ནི་ད་ག་ལ་ཅིག་ང་ཚོ་མཉན་ཡོད་མཉན་ཡོད་སྒོམ་སྒྲུབ་བྱས་བྱས་དེ་འདྲ་ཅིག་འདུག་ཟེར་གོ་སྒྲིག་གནང་ཡོད་རེད་དེ་ཨ་ནི་ད་ལྟ་ང་ཚོ་བཀའ་དབང་གི་རིམ་པ་དེ་ཚོ་ཚར་ཚར་བའི་གི་རྗེས་ལ་དེ་ནི་ཉི་མ་བཅུའི་རིང་ལ་ཨ་ནི་ད་ཅིག་ཀྱང།

གོ་སྒྲིག་གནང་མཁན་དེ་ང་ཚོ་ད་རྒྱལ་སྤྱིའི་འབྲི་གུང་བཀའ་བརྒྱུད་སྤྱི་ཁྱབ་ལྷན་ཁང་བྱས་བྱས་ང་ཚོ་ཚོགས་པ་ཆེན་པོ་ཅིག་ཡོད་རེད་ཨ་ནི་ཁོང་རྣམ་པས་གིས་དེ་ནི་གོ་སྒྲིག་གནང་བྱས་ཨ་ནི་དེ་ཐོག་མའི་འདུག་ཟེར་མཛད་རིམ་དེ་འདུག་ཟེར་བཀའ་དྲིན་བསྐྱངས་གནང་རེད་ནའོ།
ལགས་སོ་མཁན་པོ་ལགས་ད་འདི་གནས་ཆེན་མཉན་ཡོད་ཟེར་ཡ་དེ་ད་ལྟ་རྒྱ་གར་གི་ས་གནས་ག་བ་ལ་ཁེལ་གི་ཡོད་རེད་ད་ལོ་ཉིས་སྟོང་ལྔ་བརྒྱ་གི་སྔོན་ལ་ད་སྟོན་པ་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ་མཉན་ཡོད་ནང་ལ་མཛད་པ་གཙོ་བོ་ག་རེ་ག་རེ་བསྐྱངས་ཡོད་རེད། ལགས་རེད་དེ་ནས་སྤྱིར་བཏང་ད་མཉན་ཡོད་དེ་ང་ཚོ་ནང་པ་སངས་རྒྱས་པའི་གི་ད་ཅིག་གནས་ཆེན་བརྒྱད་ཡོད་དུས་ཙམ་པ་ལ་ད་གནས་ཆེན་བརྒྱད་ཀྱི་ནང་ལོགས་ལ་ཅིག་ཅིག་ཅིག་ཅིག་ཆགས་བསྡད་ཡོད་པ་རེད། ཨ་ནི་དེ་ཡི་ཅིག་དངོས་གནས་ང་ཚོ་ལོ་རྒྱུས་ལ་འདུག་ཟེར་ཅིག་ཕྱི་མིག་ཅིག་གཟིགས་པ་ཡིན་ན། ཨ་ནི་གལ་ཆེན་པོ་ཞེ་པོ་ཆགས་བསྡད་རེད་ད་གང་ལ་ཞུས་པ་ཡིན་ན། ད་ཆ་བཞག་ན་སངས་རྒྱས་བཅོམ་ལྡན་འདས་ཁོང་རང་རང་ད་གིན་སྔོན་ལ་ཞུས་པ་ནང་བཞིན་རེད། ཐེངས་མ་ཉི་ཤུ་རྩ་ལྔ་ཐམ་པ་ཕ་གི་ལ་ཅིག་དབྱར་གནས་བཞུགས་པ་རེད།